ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་གསུམ་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་འབྲོམ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རིང་མིན་འབྲས་ལྗོངས་ནང་ཆིབས་བསྒྱུར་གནང་གཏན་འཁེལ་བར་ས་གནས་མང་ཚོགས་ཚོར་དགའ་ཚོར་ཆེན་པོ་གནང་བཞིན་ཡོད་པ་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མི་རིང་བར་རྒྱ་གར་ལྷོ་ཕྱོགས་སུ་ཆིབས་བསྒྱུར་གནང་གི་ཡོད་པར་བརྟེན་ས་གནས་བོད་མི་ཚོར་དགའ་ཚོར་ཡོང་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལའི་བདེ་དོན་དཀོན་མཆོག་མིག་དམར་ལགས་ཀྱིས་ཕྱི་ཚེས་ཉི་ཤུ་རྩ་གཅིག་ཉིན་ཧི་མཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhvinder Singh Sukhu མཆོག་མངའ་སྡེའི་རྒྱལ་ས་སིམ་ལའི་ནང་མཇལ་འཕྲད་ཞུས་ཡོད་པའི་སྐོར་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་ན་གཞོན་དང་དབུ་མའི་ལམ་ཞེས་པའི་བརྗོད་གཞིའི་ཐོག་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་འདུར་བཅར་བའི་ཚོགས་བཅར་བ་ན་གཞོན་གསུམ་དང་ལྷན་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལེ་ཚན་ཁག་འགོ་མ་བཙུགས་གོང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རིང་མིན་འབྲས་ལྗོངས་ནང་ཆིབས་བསྒྱུར་གནང་གཏན་འཁེལ་བར་ས་གནས་མང་ཚོགས་ཚོར་དགའ་ཚོར་ཆེན་པོ་གནང་བཞིན་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུས་པ་དེ་གསན་རོགས་གནང། འབྲས་ལྗོངས་མངའ་སྡེ་གཞུང་ནས་དུས་ཡུན་རིང་པོ་ནས་གདན་ཞུ་གསོལ་འདེབས་ཞུས་དོན་ལྟར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ཟླ་བཅུ་པའི་ཚེས་བཅུ་ནས་བཅུ་བཞི་བར་ཁྱོན་ཉིན་གྲངས་ལྔའི་རིང་འབྲས་ལྗོངས་མངའ་སྡེའི་ནང་ཞབས་སོར་བཀའ་དྲིན་བསྐྱང་གཏན་འཁེལ་ཡོད་པ་བཞིན་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཁུལ་དེར་གནས་སྡོད་བོད་རིགས་དང། ས་གནས་ཡུལ་མི་ཁག་ཅིག་ལ་ད་ལན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ས་གནས་སུ་ལོ་བཅུ་ཙམ་གྱི་རྗེས་ཞབས་སོར་བཀའ་དྲིན་བསྐྱང་རྒྱུའི་གཏམ་བཟང་གི་གནས་ཚུལ་དང་འབྲེལ་བཅར་འདྲི་ཞུས་པར་རང་ལོ་བརྒྱད་ཅུ་གྱ་དྲུག་སོན་པ་ཆོས་བཟང་ལགས་ཀྱིས་ད་རེས ྋགོང་ས་མཆོག་མཇལ་རྒྱུའི་སྐལ་བཟང་གི་གོ་སྐབས་ཐོབ་པ་དེ་ང་ཚོས་ཚེ་སྔོན་མའི་བསོད་ནམས་བསགས་པའི་འབྲས་བུ་ཞིག་ཡིན་བསམ་གྱི་འདུག་ཞེས་གསུང་གི་འདུག།

ཡང་རང་ལོ་བདུན་ཅུ་དོན་ལྔ་སོན་པ་བཀྲ་ཤིས་ཕུན་ཚོགས་ལགས་ཀྱིས་ཁོང་དང་ཁོང་འདྲ་བའི་ལོ་ན་རྒན་པ་ཚོ་ལ་ད་རེས་མངའ་སྡེ་གཞུང་གི་གདན་ཞུས་ཐོག་གོང་ས་མཆོག་ས་གནས་འདིར་ཕེབས་རྒྱུའི་གནས་ཚུལ་ཐོས་པ་ཙམ་གྱིས་སེམས་ནང་དགའ་ཚོར་དཔག་ཏུ་མེད་པ་ཞིག་ཡོང་གི་འདུག་ཞེས་གསུང་གི་འདུག། གཙོ་བོ་ད་ས་གནས་གཞུང་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་རྒྱལ་བ་རིན་པོ་ཆེ་ཡར་ཆིབས་བསྒྱུར་གནང་ཡག་གི་ད་དེ་བྱུང་བ་རེད་དེ་ཡིན་དུས་ད་ང་ཚོ་ཡིན་ན་ལོ་ཡག་ད་སླེབས་ཚར་རེད་ད་ཡིན་ན་ང་ནང་བཞིན་གྱི་ད་རྒན་འཁོགས་མང་པོ་ཡོད་རེད་ད་དེ་སྐྱེས་ལས་དཔེ་མི་སྲིད་པའི་སྐལ་བ་བཟང་པོ་གོ་སྐབས་དེ་འདྲའི་ཐོབ་ཡ་ཤིན་ཏུ་དཀའ་ལས་ཁག་པོ་ཞེ་པོ་རེད། ད་རེས་དཔེ་མི་སྲིད་པའི་གོ་སྐབས་བཟང་པོ་ཞེ་པོ་ཅིག་ཐོབ་སོང་བསམ་པའི་སེམས་ནང་ལ་དགའ་བ་དཔག་ཏུ་མེད་པ་ཅིག་ཡོང་གི་འདུག་ལགས། མགོན་པོ་གང་ཉིད་མཆོག་གིས་འབྲས་ལྗོངས་ནང་ད་རེས་ཀྱི་ཆོས་འབྲེལ་གྱི་མཛད་འཆར་ཁག་གཙོ་བོ་ནི་ཕྱི་ཟླ་བཅུ་པའི་ཚེས་བཅུ་གཅིག་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་ཕྱི་ནང་གི་དད་ལྡན་པ་ཡོངས་ལ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་བསྩལ་རྒྱུ་མ་ཟད།

སྒང་ཏོག་ནང་ལོགས་ལ་ཡ་ཨེ་ནི་ཅིག་གི་ད་ལོ་རྒན་པ་མང་པོ་ཅིག་ཡོག་རེད་ཨེ་ནི་ག་ཤེད། ད་ཅིག་ཐག་རིང་པོ་དེ་བ་ཕེབས་ཐུབ་ཡོག་མ་རེད་རོ། ཨེ་འདིའི་ཐོག་ལ་ཨེ་ནི་ང་ཚོས་གི་ཨ་མདོ་ཅིག་གི་ཨེ་ནི་ས་གནས་གཞུང་མཉམ་དུ་འབྲེལ་བ་བྱས་བྱས་ནས་ཨེ་ནི་ཅིག་ཁོང་རྣམ་ཚོ་རྒན་གོག་དེ་གྱད་ལ་ཨེ་ནི་མཇལ་ཁ་རག་ཡག་གི་ཨེ་ནི་འབད་བརྩོན་ཅིག་ཞུས་བསྡད་ཡོད།

ཡང་འབྲས་ལྗོངས་དང་བོད་ཀྱི་ས་མཚམས་ན་ཐང་ཞེས་པའི་ས་གནས་ནས་ཡིན་པ་བོད་མི་རྒྱ་མཚོ་ལགས་ནས་ཁོང་གི་མི་ཚེའི་ནང་གོང་ས་མཆོག་ཐག་རིང་ནས་མཇལ་བ་མ་གཏོགས་འཁྲིས་ནས་མཇལ་མྱོང་མེད་དུས་ད་རེས་ཁོང་ས་གནས་སུ་ཕེབས་རྒྱུའི་གནས་ཚུལ་ཐོས་པར་དགའ་ཚོར་ཆེན་པོ་བྱུང་ཡོད་པ་གསུང་གི་འདུག།
གོང་ས་མཆོག་གི་དངོས་སུ་ཁོ་རང་མདུན་རང་ལ་ཞལ་རས་མཇལ་བ་དེ་འདྲ་ད་ལྟ་བར་དུ་ངའི་མི་ཚེ་ལ་བྱུང་མ་སོང་ཐག་རིང་པོ་ནས་མཇལ་བ་ཙམ་ཡིན་ད་ང་རང་འདོད་པ་གང་གི་འདུག་ད་ད་རེས་དེ་དངོས་སུ་དེ་ཕེབས་དུས་ད་ཡིན་ད་ཡིན་སྔར་ལས་སེམས་པ་དགའ་འདུག་གང་ཐུབ་ཐུབ་ག་རེ་བྱེད་དགོས་ཡོད་མེད་སྤྱི་པའི་ཞབས་ཕྱི་ཞུ་ཡས་དང་ག་རེ་ཡིན་ན་ང་རང་ག་ཚུགས་རེ་ཆུ་རྒྱུན་ཆད་མེད་པ་ནང་བཞིན་ཨ་ནི། སོ་སོའི་མི་ཚེ་བསྡད་བསྡད་བར་དུ་བོད་གཞུང་གི་རང་གི་ཞབས་ཕྱི་ཞུ་ཡས་ཀྱི་ཐོག་མ་ནི་ང་རང་གི་དམ་བཅའ་ཡིན་དེ་འདྲ་རང་མུ་མཐུད་བྱས་ཡིན།
སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་སུ་ད་བར་ཆིབས་བསྒྱུར་ཐེངས་བདུན་བསྐྱངས་ཡོད་ཅིང་ཐེངས་དང་པོ་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་སྟོན་པ་སྐུ་འཁྲུངས་ནས་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་སྟོན་སྐབས་འབྲས་ལྗོངས་བརྒྱུད་རྒྱ་གར་ལ་ཆིབས་བསྒྱུར་བསྐྱངས་ཡོད་པ་རེད། ད་རེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ས་གནས་འདིར་ཞབས་སོར་བཀའ་དྲིན་བསྐྱངས་གཏན་འཁེལ་ཡོད་པར་སོང་མངའ་སྡེ་གཞུང་ཕྱོགས་ཀྱི་ངོས་ནས་སྐུ་སྲུང་ཆ་ཐོག་གྲ་སྒྲིག་གང་ཡོང་གནང་རྒྱུ་ཡིན་པ་ས་འཐུས་ཚོགས་གཙོ་སྦྱིན་པ་ཕུན་ཚོགས་ལགས་ཀྱིས་མུ་མཐུད་གསུངས་དོན། ཁྱེད་རང་གིས་སི་ཀིམ་ལ་ཡ་དེ་ཡང་གོང་ས་མཚམས་ཁུལ་འཁེལ་གྱི་ཡོག་རེད་བ་ཨེ་འདི་ཡིན་དུས་ཙ་ན་ཨ་ནི་ད་མ་གད་ད་སི་ཀིམ་ནང་ལོགས་ལ་དང་པོ་འཛུལ་དུས་ཙ་ནས་ཨེ་ནི་རོང་པོ་ལ་ནི་མ་གད check post ཞིག་ཡོག་རེད་བ་ཨེ་འདིའི་ནང་ལོགས་ལ་ཨེ་ནི་ང་རང་ཚོ་ཕྱོགས་མཐའ་ཁག་ནས་ཨེ་ནི་ཆོས་ཞུ་བ་སུ་ཕེབས་ཀྱི་ཡོད་པ་ཡིན་ན་ཨེ་ནི་ཡིན་གཅིག་མིན་གཅིག་སོ་སོའི་གི་ད་དཔེར་ན་ལག་ཁྱེར་འདི་ཚོ་རྣམས་ཅན་གང་དག ILP ལབ་ཡ་ཡོག་རེད་བ Inner Line Permit དེ་ངེས་པར་དུ་བཟོ་དགོས་རེད་ལབ་ནས་གསུང་གི་འདུག་ཨན་དེ་ཡིན་དུས་ཙ་ནས་ཨན་གཅིག་གི་ས་གནས་ད་གཅིག་གི་གཞུང་དངོས་གནས་ད་ཕལ་ཆེར་འདིའི་ཐོག་ལ་ཡ་དངོས་གནས་ཁོ་རང་ཚོ་གི་ད་དཔེར་ན་ང་ཚོ་ནམ་རྒྱུན་དྭང་བླངས་འདྲ་པོ་བྱེད་ཡིན་པའི་ནས་ད་ས་གནས་སྔས་མ་ས་གནས་མང་པོ་གཅིག་ལ་ད་གཅིག་དཔེར་ན་ཚོགས་པ་ང་རང་ཚོ་བོད་པའི་ཚོགས་པ་རང་གི་རྐང་འགན་ཁྱེར་ནས་དྭང་བླངས་འདྲ་པོ་ཞིག་ཡོག་རེད་བ་ཡིན་ནས་ད་ཕལ་ཆེར་སྒང་ཏོག་གི་སི་ཀིམ་ནང་ལོགས་ཀྱི་རྩིས་གཞི་འདི

སྤྱིར་འབྲས་ལྗོངས་དེ་བཞིན་བོད་དང་ས་འབྲེལ་ཡིན་པས་ཁུལ་དེར་གནས་སྡོད་ཡུལ་མི་ཕལ་ཆེ་བ་ཕ་མེས་ནས་ཆོས་ལུགས་ནང་པ་ཡིན་པ་དང་མངའ་སྡེ་དེ་བཞིན་རྒྱ་གར་དང་བོད་ཀྱི་ས་མཚམས་ས་ཁུལ་གལ་ཆེན་ཞིག་ཀྱང་ཆགས་ཀྱི་ཡོད་པ་རེད་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་དང་པོའི་ནང་བོད་དང་འབྲས་ལྗོངས་ཀྱི་ས་མཚམས་ནག་པོ་ལར་རྒྱ་གར་དང་རྒྱ་ནག་དམག་མིའི་བར་གདོང་ཐུག་བྱུང་སྟེ་ཕྱོགས་གཉིས་ཀྱི་དམག་མིར་རྨས་སྐྱོན་ཕོག་པའི་གནས་ཚུལ་ཡང་བྱུང་མྱོང་ཡོད་པ་རེད། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནི

སྦེལ་ཀོབ་གཞིས་ཆགས་ཀྱི་ནང་ཉིན་གྲངས་བཅུ་བཞིའི་རིང་མཛད་འཆར་ཁག་བསྐྱངས་གནང་རྒྱུ་དང། སྦེལ་ཀོབ་ས་གནས་ཀྱི་བོད་མི་རྒན་གཞོན་བར་གསུམ་ནས་མགོན་པོ་གང་ཉིད་ས་གནས་སུ་ཆིབས་སྒྱུར་གནང་གི་ཡོད་པའི་གནས་ཚུལ་ཐོས་པར་ཧ་ཅང་དགའ་ཚོར་ཆེན་པོ་གནང་གི་འདུག་ཅིང། དེ་ཡང་སྦེལ་ཀོབ་བདེ་སྐྱིད་སླར་གསོའི་གཞིས་ཁོངས་ཀྱི་བོད་མི་རིན་ཆེན་ནོར་བུ་ལགས་ཀྱིས་གསུང་ཡག་ལ་རིང་མིན་གོང་ས་མཆོག་ས་གནས་སུ་ཆིབས་སྒྱུར་གནང་གི་ཡོད་པའི་གནས་ཚུལ་ཤེས་རྟོགས་བྱུང་བར་དགའ་ཚོར་དང་སྦྲགས་མགོན་པོ་གང་ཉིད་ཀྱི་ཞལ་མཇལ་གསུང་ཐོས་ཀྱི་སྐལ་བཟང་གོ་སྐབས་ཐོབ་པར་ཧ་ཅང་དགའ་པོ་བྱུང་སྐོར་ཚོར་སྣང་ངོ་སྤྲོད་གནང་བྱུང། ཨ་ནི་སོ་སོའི་ནས་ད་ལོ་སྟོན་རྒྱུ་བསམ་མ་ཟིན་པའི་ཉེ་བར་སྐྱེལ་བ་ཡིན་ཚུལ་བརྩམས་པ་ད་སྦེལ་ཀོབ་ལ། ལོ་ལྔ་དྲུག་གི་རྗེས་ལ་ཞབས་སོར་འཁོད་དེ་ཨ་ནི་ས་གནས་དེ་ལ། སྐྱབས་སུ་ཡང་སྐྱབས་མགོན་རིན་པོ་ཆེ། ཨ་ནི་ཐུགས་བརྩེ་བ་ཆེན་པོས་ཀྱི་ཐོག་ནས་ཨ་ནི་ཞབས་སོར་འཁོད་གི་ཡོད་པ་ཙམ་བློ་བདེ་བོ་དང་སེམས་པ་སྐྱིད་པོ་དང། ཨ་ཡིན་ནའི་སྐྱབས་མགོན་རིན་པོ་ཆེ་འདིའི་དགུང་ལོ་བགྲེས་པོ་ཕེབས་ཀྱི་ཡོད་གསུངས་སྐུ་གཟུགས་དེ་ཚོ་ལ་ང་ཚོ་གིས་བསམ་ཤེས་དང་གང་ཅིའི་ཐོག་ནས་བསམ་བློ་མང་པོ་ཅིག་འཁོར་ཡོང་གི་འདུག་ད་ཡིན་ན་གཙོ་ཆེ་ཤོས་དེ་ཁོ་རང་གི་ཞལ་གྱི་ཞལ་མཇལ་ཐུབ་པ་དང་གསུང་གི་གསུང་གོ་བ་གཉིས་རེད། སོ་སོ་ལ་བདེ་སྐྱིད་ཅིག་དང། བོད་མིའི་རྩ་དོན་བོད་པ་ཚང་མའི་ཀྱི་མཐུན་སྒྲིལ། བོད་པའི་ཀྱི་རེ་འདུན་ཚང་མ་ལ། འགྲོ་བའི་ཀྱི་སྨོན་ལམ་དེ་སྐྱབས་མགོན་རིན་པོ་ཆེ་ཞབས་སོར་འཁོད་ཀྱི་བསམ་པ་དངོས་གནས་དྲང་གནས་རེད་བསམ། ཨ་ནི་དེ་འདྲའི་ཅིག་གི་ཚོར་བ་ཕུན་སུམ་ཚོགས་པ་ཞིག་སྟབས་འཚོལ་བའི་གོ་སྐབས་བཟང་པོ་ཞིག་ཐོབ་ཀྱི་རེད་བསམ་པས་ཀྱི། དགའ་སྤྲོ་དང་ཚོར་བ་ཆེན་པོ་ཅིག་ཡོང་གི་འདུག། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལྷོ་ཕྱོགས་སུ་ཆིབས་བསྒྱུར་གྱིས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་དྲུག་ཉིན། སྦེལ་ཀོབ་སེར་སྨད་ཐོས་བསམ་ནོར་གླིང་གྲྭ་ཚང་དུ་ལམ་གཙོ་རྣམ་གསུམ་གྱི་སྒོ་ནས་ཆོས་འབྲེལ་དང་ཕྱི་ཟླ་བཅུ་གཉིས་པའི་ཚེས་གསུམ་ཉིན། སེར་བྱེས་མཁས་སྙན་གྲྭ་ཚང་དུ་སྒྲོལ་དཀར་ཡིད་བཞིན་འཁོར་ལོའི་རྗེས་གནང་དང། ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་ཆོས་སྡེ་བཀྲ་ཤིས་ལྷུན་པོའི་དགོན་པར་ལམ་རིམ་བསྡུས་དོན་གྱི་གསུང་ཆོས་གནང་རྒྱུ་དང། དེ་རྗེས་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་ཉིན་རྒྱ་གར་ལྷོ་ཕྱོགས་ཧུན་སུར་རབ་རྒྱས་གླིང། རྒྱུད་སྨད་གྲྭ་ཚང་དུ་གསང་བ་འདུས་པའི་རིམ་ལྔ་ཁྲིད་བསྡུས་ཀྱི་བཤད་ལུང་བསྩལ་གནང་མཛད་རྒྱུའི་མཛད་རིམ་ཐུགས་གཏན་འཁེལ་ཡོད་པའི་གནས་ཚུལ་སྤེལ་འདུག་ཅིང། ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་ཁུལ་གྱི་འབྲེལ་ཡོད་དགོན་སྡེ་ཁག་སོ་སོའི་ནང་ཆིབས་བསྒྱུར་གྱི་གྲ་སྒྲིག་གནང་དང་གནང་མུས་མ་ཟད། འདི་ཚེས་ཉི་ཤུ་རྩ་ལྔ་རེས་གཟའ་ཟླ་བའི་ཉིན་སྦེལ་ཀོབ་ལུགས་བདེ་གཞིས་ཁོངས་གཉིས་ཀའི་ས་གནས་འགོ་འཛིན་དང་འབྲེལ་ཡོད་ཆོས་སྡེ་ཁག་སོ་སོའི་ཕྱག་མཛོད་རྣམ་པ་ལྷན་འཛོམས་ཀྱིས་གོང་ས་མཆོག་གི་ཆིབས་བསྒྱུར་དང་འབྲེལ་བའི་ཐོག་གྲོས་བསྡུར་གནང་རྒྱུ་དང་དེ་རྗེས་རིམ་པས་སྦེང་ལོར་ལྷོ་སྤྱི་དང། ས་གནས་རྫོང་དཔོན་དང་ཉེན་རྟོག་སྤྱི་ཁྱབ་སོགས་དང་མཇལ་འཕྲད་ཀྱིས་ཆིབས་བསྒྱུར་གྱི་གྲ་སྒྲིག་ཐོག་བཀའ་བསྡུར་གནང་རྒྱུ་ཡིན་པ་རེད་འདུག་ལ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་ནང་དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ཆིབས་བསྒྱུར་གནང་ཡོད་པ་དང་སྦེལ་ཀོབ་ས་གནས་ཀྱི་བུད་མེད་བགྲེས་སོང་དགུང་ལོ་དགུ་བཅུ་གོ་བཞི་ལ་ཕེབས་པ་ཨ་མ་བྱམས་པ་སྒྲོལ་མ་ལགས་ཀྱིས་གསུངས་ན་ཁོང་དགུང་ལོ་ཆེན་པོ་ཡིན་དུས་གོང་ས་མཆོག་ས་གནས་སུ་ཆིབས་བསྒྱུར་གནང་སྐབས་མཇལ་རྒྱུའི་གོ་སྐབས་ཐོབ་མིན་བཤད་དཀའ་ན་ཡང་གལ་སྲིད་གོ་སྐབས་ཐོབ་པ་ཡིན་ན། ཧ་ཅང་དགའ་པོ་བྱུང་རྒྱུ་མ་ཟད། གོང་ས་མཆོག་ནས་ཁོང་ངན་སོང་དུ་མ་གཏོང་བར་རྗེས་སུ་འཛིན་རྒྱུ་སོགས་ཀྱི་སྨོན་ལམ་བརྒྱབ་རྒྱུ་ཡིན་པ་གསུངས་གནང་བྱུང། རྒྱལ་བ་རིན་པོ་ཆེ་ཁྱེད་རྣམས་གཞན་རྒྱལ་དང་ཕྱག་དབང་རེ་རག་རོགས་ཡོད་ན་དགེ་བ་ཡོད་ཨ་ཞེས་བདག་གི་རེ་བ་ཡ་ས་དོན་དང་ལོ་ཆེན་པོ་རེ་ཐག་ཞིག་མིན་པ་འདུག་རྗེས་མ་ད་ད་དཀོན་མཆོག་མཁྱེན་རྒྱལ་བ་རིན་པོ་ཆེ་མཁྱེན་ཁྱེད་ལ་ངན་སོང་མ་གཏོང་ཞེས་ཡོད་ཞུ་བ།

ཧོན་སུར་ཁུལ་དུ་མཛད་འཆར་བསྐྱངས་གནང་རྒྱུ་ཡིན་ཞིང། ཧོན་སུར་རབ་རྒྱས་གླིང་སྤྱི་ཁྱབ་སྤྱི་མི་བློ་བཟང་བསྟན་འཛིན་ལགས་ཀྱིས་གསུངས་ན། གོང་ས་མཆོག་ས་གནས་སུ་ཆིབས་བསྒྱུར་གནང་རྒྱུའི་མཛད་རིམ་ཁག་ཁོང་ནས་ས་གནས་མང་ཚོགས་ལ་གཏན་འབེབས་ཞུས་སྐབས་མི་མང་ཚོས་ཧ་ཅང་དགའ་བསུ་ཆེན་པོ་གནང་ཞུས་པའི་འགྲེལ་བརྗོད་གནང་བྱུང། ལྟ་བའི་མིག་དང་ཁོག་པའི་སྙིང་གཅིག་མ་ཡིན་པས་ཙང་མི་མང་ཚང་མ་དགའ་བསུ་ཡོང་དེའི་གལ་ད་ང་ཚོ་ལོ་མང་པོ་རྗེས་ཆིབས་བསྒྱུར་ཕེབས་ཐུབ་ཡོད་མ་རག་ཁོ་བོད་ཀྱི་བྱས་ནས་བྱས་ནས

ལ་ཚོང་དང་ང་རང་ངར་བསམ་ཚུལ་ད་ག་འདི་འདྲ་འདི་འདྲ་བསམ་ཚུལ་དྲན་གི་ཡོད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་ལྷོ་ཕྱོགས་ཁུལ་དུ་མཛད་རིམ་ཁག་གྲུབ་པའི་རྗེས་སུ། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་གྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་སོ་གཅིག་བར་ཉིན་གྲངས་གསུམ་གྱི་རིང། དུས་འཁོར་གསུང་ཆོས་ར་བའི་ནང་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་དང་འཇམ་དཔལ་དབྱངས་ཀྱི་རྗེས་གནང་བཅས་ཀྱི་གསུང་ཆོས་བསྩལ་གནང་མཛད་རྒྱུའི་མཛད་འཆར་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།

དྷ་རམ་ས་ལའི་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས། Sukhwinder Singh Sinkhoo། མཆོག་གི་ལས་ཁུངས་སུ་བཅར་ནས་མཇལ་འཕྲད་ཞུས་འདུག་དེ་ཡང་དྷ་རམ་ས་ལའི་ས་གནས་འགོ་འཛིན་ལས་ཁུངས་ནས་ཕྱི་ཚེས་ཉི་ཤུ་གཉིས་ཉིན་གནས་ཚུལ་སྤེལ་བར་གཞིགས་ན། དྷ་རམ་ས་ལའི་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས་ཧི་མ་ཅལ་མངའ་སྡེའི་རྒྱལ་ས་ཤིམ་ལ་ནང་ད་ལྟ་མུ་མཐུད་མངའ་སྡེའི་གྲོས་ཚོགས་འཚོགས་བཞིན་པ་དང་བསྟུན་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས Sukhwinder Singh Sinkhoo མཆོག་དང་མཇལ་འཕྲད་ཞུས་གནང་འདུག་ལ། མཇལ་འཕྲད་སྐབས་ས་གནས་འགོ་འཛིན་ནས་སྤྱི་ཁྱབ་བློན་ཆེན་མཆོག་ལ་རྡ་རམ་ས་ལའི་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་ཁོང་ལ་འཚམས་འདྲི་ཞུས་པ་དང། ཁོང་གིས་བོད་མི་རྣམས་ལ་མཐུན་འགྱུར་གནང་བ་ཁག་ལ་བཀའ་དྲིན་ཆེ་ཞུས་པ་དང་སྦྲགས། ཡི་རངས་བསྔགས་བརྗོད་ཀྱི་ཕྱག་རྟགས་ཕུལ་བ་དང་བཅས་ཧི་མ་ཅལ་སྤྱི་དང་ཡང་སྒོས་རྡ་ས་ཁུལ་དུ་གནས་སྡོད་བོད་མི་རྣམས་ལ་འཕྲད་བཞིན་པའི་གནད་དོན་ཁག་འཁོད་པའི་ཞུ་སྙན་ཞིག་ཕུལ་འདུག།

པཱ་ར་ཀཝེ་དང་པཱ་ལའོ་བཅས་རྒྱལ་ཁབ་གསུམ་གྱི་འགོ་ཁྲིད་པས་ཐེ་ཝན་མཉམ་འབྲེལ་རྒྱལ་ཚོགས་སུ་མཉམ་ཞུགས་གནང་རྒྱུའི་ཐད་རྒྱབ་སྐྱོར་ཡོད་ཅེས་ཐེར་འདོན་གནང་འདུག་དེ་ཡང་བརྒྱུད་ལམ་ཁག་གི་གནས་ཚུལ་ནང་གསལ་ལྟར་ན་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན Petr Pavel ལགས་ཀྱིས་རྒྱ་ནག་ཕྱོགས་ནས་ཐེ་ཝན་མཚོ་འགག་ཏུ་དམག་དོན་བྱེད་སྒོ་དང་ལྷོ་རྒྱ་ནག་རྒྱ་མཚོ་ཁུལ་དུ་རྒྱ་ནག་གིས་རྒྱ་སྐྱེད་རིང་ལུགས་ཀྱི་བྱ་སྤྱོད་སྤེལ་བ་སོགས་ལ་སེམས་འཚབ་ཡོད་པ་གསལ་འདོན་གནང་འདུག།

ཚན་རྩལ་དང་འཕྲོད་བསྟེན་འཕེལ་རྒྱས་བཅས་ལ་བྱས་རྗེས་བཞག་པའི་རྒྱལ་ཁབ་ཅིག་ཡིན་པ་གསུངས་ནས་ཐའེ་ཝན་དེ་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཁོངས་སུ་ཞུགས་རྒྱུའི་དགོས་འདུན་བཏོན་ཡོད་པ་དང་ཆབས་ཅིག་ཐའེ་ཝན་མཚོ་འགག་ནང་དུ་མཉམ་འབྲེལ་རྒྱལ་ཚོགས་ནས་རྒྱལ་སྤྱིའི་ཞི་བདེ་དང་བདེ་འཇགས་ལ་འགན་སྲུང་བྱེད་པར་ནུས་ཤུགས་ཡོད་རྒུ་འདོན་དགོས་པའི་ཡང་རེ་སྐུལ་གནང་འདུག་ཡང་པཱ་ར་ཀུ་ཝེའི་སྲིད་འཛིན་སན་ཏི་ཨེ་ཀོ་པི་ནཱ་ཀིས་ཐའེ་ཝན་ལ་རྒྱབ་སྐྱོར་བྱ་རྒྱུ་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་འབྲལ་ཐབས་མེད་པའི་ཆ་ཤས་ཞིག་ཏུ་བརྩི་བཞིན་ཡོད་ཅེས་གསལ་བཤད་གནང་འདུག

ཁོང་ལ་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བ་བཅུ་གཉིས་ནང་ཤིན་ཅང་འབྲིང་རིམ་མི་དམངས་ཁྲིམས་ཁང་གིས་རྒྱལ་ཁབ་ཁ་བྲལ་བའི་ཉེས་མིང་འོག་ཁྲིམས་ར་འཚོགས་ཞུས་པ་དང། ཁྲིམས་ཐག་བཅད་འདུག་པས་ཁྲིམས་ཆད་དེར་ངོས་ལེན་མེད་པར་བསྐྱར་ཞིབ་དགོས་པ་ཁོང་གིས་རེ་སྐུལ་ཡང་གནང་འདུག་ཡང་དེར་ལམ་ལྷོང་མ་བྱུང་བའི་རྐྱེན་གྱིས San Francisco ནང་རྟེན་གཞི་བྱས་པའི Dui Hua ཚོགས་པའི་བརྗོད་དོན་ལ། ཡང་རྒྱ་ནག་གཞུང་གི་ནང་ཁུངས་ལྡན་གནས་ཚུལ་བརྗོད་མཁན་ཞིག་ཡིན་པ་ལུང་འདྲེན་གྱིས་ཡིག་ཆ་གསལ་བསྒྲགས་ཤིག་བྱས་པའི་ནང། གནས་ཚུལ་གསར་ཤོས་ཐོན་པ་ཞིག་ལ་ར་ཧི་ལེ་དཱ་ཝུད་ཀྱི་ཞུ་གཏུག་ལ་དེ་རྗེས་ཤིན་ཅང་ཝི་གུར་རང་སྐྱོང་ཡུལ་གྱི་ཆེས་མཐོའི་ཁྲིམས་ཁང་གིས་ངོས་ལེན་བྱས་མེད་པའི་བྱུང་བ་ལ་ཟེར་འདུག Dui Hua ཚོགས་པས་རྒྱ་ནག་གཞུང་གི་ནང་ཁུངས་ལྡན་གྱི་གནས་ཚུལ་བརྗོད་མཁན་ཞིག་གིས་ཁོང་ལ་ཚེ་བཙོན་གྱི་ཉེས་ཆད་ཕོག་འདུག་པའི་གནས་ཚུལ་ར་སྤྲོད་བྱུང་བ་དང། དེ་ནི་ཐོག་དང་པོའི་གནས་ཚུལ་བཤད་པ་ཞིག་ཡིན་པར་ཡིད་ཆེས་བྱེད་ཀྱི་ཡོད་ཅེས་བརྗོད་འདུག་ཨ་རིའི་རྒྱལ་ས Washington དུ་རྟེན་གཞི་བྱས་པའི་ཝི་གུར་འགྲོ་བ་མིའི་ཐོབ་ཐང་གི་ལས་དོན་ཚོགས་པའི་སྤྱི་ཁྱབ་འགན་འཛིན Omer Kanat གྱིས། དེ་ནི་གནས་ཚུལ་ཚབས་ཆེན་པོ་ཞིག་རེད། སོ་སོའི་མི་དམངས་ཀྱིས་ཆེ་བཀུར་དང་སྙིང་རྗེ་ལ་ཞབས་འདེགས་ཞུ་མཁན་ཁོང་ལ་ཚེ་བཙོན་གྱི་ཉེས་ཆད་བཅད་པ་དེ་ནི་བསམ་ཡུལ་ལས་བརྒལ་བའི་གནས་ཚུལ་ཞིག་རེད་ཅེས་གསུངས་འདུག་དགེ་རྒན་ཆེན་མོ Rahile Dawut ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོར་སྐྱེས་པ་དང་ཤིན་ཅང་སློབ་གྲྭ་ཆེན་མོའི་ནང་གྲངས་ཉུང་མི་རིགས་ཀྱི་རིག་གཞུང་ཞིབ་འཇུག་ལྟེ་གནས་ཁང་གསར་འཛུགས་གནང་མཁན་དང། འགན་འཛིན་བརྒྱུད་ནས་རྒྱལ་སྤྱིའི་གསར་ཤོག་ཁང་གི་ནང་རྩོམ་ཡིག་ཉི་ཤུ་ལྷག་བྲིས་ཡོད་པ་མ་ཟད་དེབ་མང་པོ་དཔར་སྐྲུན་དང་ཁོང་གི་ལས་ཀ་མང་པོ་རྒྱལ་སྤྱིའི་ཚོགས་ཆེན་ཁག་ཏུ་སྒྲོག་སྦྱོང་ཞུ་བར་བྱུང་ཡོད་པ་འདུག།

རྒྱ་ནག་ནས་བྲོས་བྱོལ་བྱས་ནས་ཐོག་མར་ལའོ་དང་དེ་ནས་ཐའི་ལན་དུ་ཕྱིན་ཀྱང་རྒྱ་ནག་གཞུང་གིས་ཁོང་འཛིན་བཟུང་བྱེད་པའི་ཉེན་ཁ་ད་དུང་འཕར་མ་ཡོད་པ་ལ་བརྟེན། འདི་ཟླའི་ཚེས་ཉི་ཤུ་གཅིག་ཉིན་རྒྱ་ནག་ཏུ་ཕྱིར་ལོག་གི་འཛིན་ཤོག་ཉོས་ཏེ་འགྲིམ་འགྲུལ་གྱིས་ཐའེ་ཝན་གྱི་ཐའོ་ཡན་རྒྱལ་སྤྱིའི་གནམ་ཐང་དུ་འབྱོར་སྐབས། གོང་ཞུས་བརྙན་ཐུང་དྲ་ཐོག་བརྒྱུད་ལམ་དུ་བཏང་ནས་ཐའེ་ཝན་ནས་རོགས་རམ་བྱེད་པའི་རེ་བ་ཞུས་ཡོད་པ་རེད། གོང་ཞུས་རྒྱ་ནག་གཞུང་དང་ལྟ་སྤྱོད་མི་མཐུན་པའི་རྒྱ་རིགས་ཁྲེན་སི་མིང་གིས་རྒྱ་ནག་ནང་བདེ་འཇགས་མེད་པ་དང་བཅའ་ཁྲིམས་གོ་རིམ་ལ་བརྩི་སྲུང་མི་བྱེད་པ། ཡུལ་མི་རྣམས་རྒྱ་ནག་གཞུང་གིས་རང་སྣང་གང་དྲན་གྱིས་འབོད་འགུག་དང་བཀག་སྐྱིལ་བྱེད་པ། ཐའེ་ཝན་གྱིས་ཁོང་ས་ཁུལ་ནས་རྒྱ་ནག་ཏུ་ཕྱིར་འབུད་མི་གཏོང་བའི་རེ་བ་བརྒྱབ་པ་དང་ལྷན་རབ་བྱུང་ན། ཐའེ་ཝན་གཞུང་དང་མང་ཚོགས་ནས་ཁོང་ཨ་མི་རི་ཀ་ཡང་ན་ཁེ་ན་ཌ་ནང། ཆབ་སྲིད་སྐྱབས་བཅོལ་ཐོབ་ཐབས་ཀྱི་རོགས་འདེགས་ཡོང་བའི་རེ་སྐུལ་ཞུས་ཡོད་ཅེས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་གནང་བྱུང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་དགུ་པའི་ཚེས་བཅོ་ལྔ་དང་བཅུ་དྲུག་ཉིན་གཉིས་རིང་དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་དང་བདེ་ལེགས་སྨན་ཁང་མཉམ་ལས་ཐོག་བོད་ལུགས་གསོ་བ་རིག་པ་དང་དེང་རབས་ཕྱི་ལུགས་སྨན་ཟུང་སྦྲེལ་ཆེད་དུ་རྡ་ས་བོད་ཀྱི་སྨན་རྩིས་ཁང་གི་གོ་སྒྲིག་འོག་འགྲོ་ཕན་སྨན་རྩིས་ཁང་གི་ལྷན་ཚོགས་ཁང་དུ་ཚོགས་འདུ་བསྐོང་ཚོགས་གནང་འདུག། དེ་ཡང་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན། ཉེ་ལམ་རྡ་ས་སྨན་རྩིས་ཁང་གིས་གོ་སྒྲིག་ཞུས་པའི་བོད་ལུགས་གསོ་རིག་དང་ཕྱི་ལུགས་སྨན་གྱི་ཚོགས་འདུ་དེའི་ནང་བོད་མི་འདུས་སྡོད་གཞིས་ཆགས་ཆེ་ཁག་བཅུའི་ནང་ས་གནས་ཟུང་འབྲེལ་ཚོགས་ཆུང་བསྐོ་འཛུགས་ཞུས་པ་ནས། སྐུ་ཚབ་ཚོགས་མི་གཉིས་རེ་ཚོགས་འདུར་གདན་ཞུ་ཐོག་ས་གནས་སོ་སོར་ཁྱབ་གདལ་ཆེ་བའི་ནད་གཞི་དང་དེར་སྔོན་འགོག་ཐབས་ལམ། དེ་བཞིན་ཟས་སྤྱོད་ཉེས་པའི་རྐྱེན་གྱིས་འགོས་ནད་མ་ཡིན་པའི་ནད་གཞི་སྔོན་འགོག། བོད་མིའི་སྤྱི་ཚོགས་ཁྲོད་འཕྲོད་བསྟེན་དཀའ་ངལ་དང་དེ་གདོང་ལེན་བྱ་ཐབས། ཟུང་འབྲེལ་ཆེད་ལས་པའི་ཤེས་ནུས་གོང་མཐོར་གཏོང་ཐབས་དང་ཟུང་འབྲེལ་ལས་གཞི་དང་འབྲེལ། སྤྱི་སྨན་དགོངས་འཆར་དང་མདུན་སྐྱོད་བཅས་བརྗོད་གཞི་ལྔའི་ཐོག་གྲོས་བསྡུར་ཐག་གཅོད་གནང་འདུག་ཚོགས་འདུའི་མཛད་སྒོའི་ཐོག་ཟུང་འབྲེལ་ལས་གཞིའི་སློབ་སྟོན་པ་སྐུའི་བླ་སྨན་པ་ས་འདུ་ཚང་ཚེ་བརྟན་རྡོ་རྗེ་ལགས་ཆེད་ཕེབས་ཀྱིས་ཚོགས་བཅར་བ་རྣམས་ལ་ཀུན་སྤྱོད་གསོ་བཅོས་ལམ་སྟོན་ཐོག་གསུང་བཤད་དང་དྲི་བ་བགྲོ་གླེང་གནང་བ་དང། ཚོགས་འདུ་དེའི་གྲོས་གཞི་དང་འབྲེལ་འཕྲོད་བསྟེན་ལས་ཁུངས་ཀྱི་ཟུང་འབྲེལ་དྲུང་ཆེ་ཆེད་ཕེབས་ཀྱིས་ཟུང་འབྲེལ་ལས་གཞིའི་གལ་གནད་དང་མུ་མཐུད་མཇུག་སྐྱོང་གནང་རྒྱུའི་ཐད་བཀའ་སློབ་དང་དབུས་ནས་སྤྱི་ཚོགས་འཕྲོད་བསྟེན་དང་འབྲེལ་བའི་ལས་གཞི་དང་དེ་བཞིན་ད་ལན་ཚོགས་འདུའི་ཐོག་གྲོས་ཆོད་བྱུང་བ་རྣམས་ས་གནས་སུ་དོན་དངོས་ལག་བསྟར་གནང་དགོས་པའི་རེ་སྐུལ་གནང་འདུག། མཇུག་སྡོམ་གྱི་ལས་རིམ་ཐོག་འཕྲོད་བསྟེན་ལས་ཁུངས་ཀྱི་ཟུང་འབྲེལ་དྲུང་ཆེ་དང་འབྲེལ་ཡོད་འགན་འཛིན་ཁག་དང་ཚོགས་བཅར་བ་རྣམས་བོད་ཀྱི་སྨན་རྩིས་ཁང་དང་བདེ་ལེགས་སྨན་ཁང་འཕྲོད་བསྟེན་ལས་ཁུངས་བཅས་ལ་གཟིགས་ཞིབ་སྐོར་སྐྱོད་གནང་ཡོད་པ་བཅས་གནས་ཚུལ་ནང་གསལ་འདུག། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། བཞུགས་སྒར་རྡ་རམ་ས་ལའི་བདེ་དོན་དཀོན་མཆོག་མིག་དམར་ལགས་ཀྱིས་ཕྱི་ཚེས་ཉི་ཤུ་གཅིག་ཉིན་ཧི་མ་ཅཱལ་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhvinder Singh Sukhu མཆོག་མངའ་སྡེའི་རྒྱལ་ས་ཤིམ་ལ་ནང་མཇལ་འཕྲད་ཞུས་ནས་བོད་མི་སྤྱི་དང་ལྷག་དོན་དུ་རྡ་སར་གནས་བཞུགས་བོད་མི་རྣམས་ལ་ས་ཆའི་དཀའ་ངལ་འཕྲད་བཞིན་པ་སོགས་ཀྱི་སྐོར་ཞུ་གཏུག་གནང་བའི་དེའི་ཐད་ཁོང་ལ་འདི་གའི་གསར་འགོད་པ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་ཞལ་པར་བརྒྱུད་ནས་གནད་འདྲི་ཞུས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།
བཞུགས་སྒར་རྡ་རམ་ས་ལའི་ས་གནས་བདེ་དོན་དཀོན་མཆོག་མིག་དམར་ལགས་ཀྱིས་ཧི་མ་ཅལ་མངའ་སྡེའི་རྒྱལ་ས་སིམ་ལར་ཆེད་ཕེབས་གནང་སྟེ་མངའ་སྡེའི་གྲོས་ཚོགས་སམ་བྷི་དྷཱན་ས་བྷ་འཚོགས་བཞིན་པ་དང་བསྟུན་ནས་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhvinder Singh Sukhu མཆོག་དངོས་སུ་མཇལ་འཕྲད་ཞུས་ནས་མངའ་སྡེ་དེའི་ནང་གནས་བཞུགས་བོད་མིའི་བདེ་སྡུག་ཁག་ཞུ་སྐུལ་གནང་བའི་གནས་ཚུལ་ཐོན་སྟབས་དེའི་སྐོར་བདེ་དོན་དཀོན་མཆོག་མིག་དམར་ལགས་ལ་ཞལ་པར་བརྒྱུད་གནད་འདྲི་ཞུས་པས། ཁོང་གིས་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གི་ཡིག་ཚང་ལ་ཆེད་བཅར་ཞུ་དགོས་པའི་རྒྱུ་མཚན་གཙོ་བོ་ཁག་གི་སྐོར་གསུངས་དོན། འོ་བསོད་ནམས་ལགས་བཀྲ་ཤིས་བདེ་ལེགས་ལགས་འོང་ད་ལྟ་རྩ་བའི་འདི་རེད་ཁ་སང་ང་ཚོ་ཚེས་ཉི་ཤུ་རྩ་གཅིག་ལ་ཡར་ཕར་བཅར་དགོས་པའི་རྒྱུ་མཚན་གཙོ་བོ་དེ་ང་ཚོ་རྡ་རམ་ས་ལ་གི་ཧིན་བོད་མཛའ་འབྲེལ་ཚོགས་པ། ད་ཚོགས་པ་དེ་དེ་གལ་ཆེན་པོ་ཞེ་དྲག་ཞིག་ཆགས་བསྡད་ཡོད་རེད་ཨ་ནི་ང་ཚོ་རྡ་རམ་ས་ལ་ས་གནས་འགོ་འཛིན་དེ་ཚོགས་པ་དེ་གི་ཚོགས་གཞོན་ཞིག་ཆགས་བསྡད་ཡོད་དུས་ཙམ་པ་ཨ་ང་ཚོའི་གི་ཚོགས་པའི་གི་ཚོགས་གཙོ་རེད་དེ་ནང་བཞིན་གྱི་ཨ་ནི་ཚོགས་གཞོན་རེད་ཨ་དེ་ནང་བཞིན་གྱི་དྲུང་ཆེ་ཨ་ང་ཚོའི་གི་སློབ་སྟོན་པ་མི་གཉིས་རྒྱ་གར་སློབ་སྟོན་པ་མི་གཉིས་བྱས་བྱས་ང་ཚོ་ཕལ་ཆེར་མི་བདུན་གཅིག་ཨ་ཕར་བཅར་བ་ཡིན་ཨ་བཅར་བའི་གི་སྐབས་སུ་ང་ཚོའི་ངོས་ནས་ད་ལྟ་ད་ཧི་མ་ཅལ་གྱི་མངའ་སྡེའི་བློན་ཆེན་གྱི་མཚན་ཐོག་ལ་ཡ་ཨ་ནི་གདུང་སེམས་མཉམ་སྐྱེད་མཚོན་བྱེད་ཀྱི་དཔལ་འབྱོར་བསྡུ་རུབ་བྱེད་རྒྱུ་དེ་ཕལ་ཆེར་འབུམ་དགུ་དེ་འདྲའི་ཅིག་ཆགས་བསྡད་ཡོད་རེད་ད་འདི་ནང་ལོགས་ནས་རྡ་རམ་ས་ལ་ལ་བཞུགས་མཁན་གྱི་ང་རང་ཚོའི་ཚོགས་པ་སྐྱིད་སྡུག་དགོན་སྡེ་གྲྭ་ཚང་མི་མང་ཆ་ཚང་གི་ཨ་ནི་ལྷག་བསམ་རྣམ་དག་གི་ཐོག་ནས་ཞལ་འདེབས་རྒྱག་ཡོད་རེད་དེ་ནང་བཞིན་གྱི་རྒྱ་གར་ཡུལ་མི་རེད་རྒྱ་གར་གྱི་ཡང་དུ་བ་ལ་མགྲོན་ཁང་བདག་པོ་རེད་ཨ་ནི་ཚོང་པ་དེ་འདྲའི་གི་ཞལ་འདེབས་རྒྱག་བྱས་གང་ལྟར་ང་ཚོ་དངུལ་ཆ་ཚང་ཅིག་བསྡོམས་ན་འབུམ་དགུ། གཅིག་ང་ཚོའི་གི་ངོས་ནས་ཚོགས་པའི་ངོས་ནས་ཨ་ཕ་གིའི་གདུང་སེམས་མཉམ་སྐྱེད་མཚོན་བྱེད་ཀྱི་ཆེད་དུ་ཨ་མངའ་སྡེའི་གི་བློན་ཆེན་གི་མཚན་ཐོག་ལ་ཡ་ཕུལ་ག་ཕྱིན་པ་རེད། དེ་དང་དུས་མཚུངས་སྐུ་ངོ་དཀོན་མཆོག་མིག་དམར་ལགས་ནི་བཞུགས་སྒར་རྡ་རམ་ས་ལའི་བདེ་དོན་ཡིན་སྟབས་ཧི་མ་ཅལ་མངའ་སྡེའི་ནང་གནས་བཞུགས་བོད་མི་སྤྱི་དང་ལྷག་དོན་དུ་བཞུགས་སྒར་རྡ་རམ་ས་ལ་གནས་བཞུགས་བོད་མི་རྣམས་ལ་ས་ཆའི་དཀའ་ངལ་འཕྲད་བཞིན་པའི་སྐོར་ཡིག་ཐོག་ནས་ཞུ་གཏུག་འབོད་སྐུལ་ཞུས་པའི་སྐོར་ཡང་གསུངས་དོན། ད་དེ་གི་མཉམ་དུ་ས་གནས་འགོ་འཛིན་དེ་ཡང་རྡ་རམ་ས་ལ་གི་ས་གནས་འགོ་འཛིན་ཞིག་ཡིན་དུས་ཙམ་པ་རང་བཞིན་གྱི་འོས་འགན་ཞིག་ཡོད་པའི་གི་ཆ་ནས་དུས་ཚོད་ལོགས་ཀ་ཅིག་བཏོན་བྱས་ཁོ་རང་མཉམ་དུ་ཐུག་བྱས་ཡ་སྙན་སེང་ཞུ་དགོས་ཡ་རེད་ད་ང་ཚོ་ཁྱོན་ཡོངས་ཀྱི་ཧི་མ་ཅལ་ནང་ལོགས་ཀྱི་དཀའ་ངལ་རེད་བོད་པའི་གི་དཀའ་ངལ་རེད་དེ་ནང་བཞིན་དམིགས་བསལ་གྱི་ང་ཚོ་རྡ་རམ་ས་ལ་འདྲ་བོ་ཆ་མཚོན་པ་ཡིན་ན་ད་ད་ས་ཆ་གི་དཀའ་ངལ་དེ་ད། སྔས་མ་ནས་ལོ་མང་པོའི་སྔོན་ནས་ང་ཚོ་ད་ལྟ་དཀའ་ངལ་ཅིག་ཡོད་རེད། ས་ཆ་ཤིང་ནགས་ཀྱི་ས་ཆ་སྒང་ལ་ང་ཚོ་བོད་པ་ཆགས་བསྡད་རྒྱུ་དང་ཡང་དག་པ་ས་ཆ་ད་ལྟ་བོགས་མ་བཏང་ཡས་དང་ཨ་ནི་མངའ་སྡེའི་གཞུང་ནས་ཡང་བོད་མི་སྒྲིག་འཛུགས་ལ་ཡང་བོགས་མ་བཏང་ཡས་དེ་ཚོ་ཏག་ཏག་མེད་རྒྱུ་ད་ལྟ་དེ་འདྲའི་ཅིག་རྙོག་དྲ་གི་དཀའ་ངལ་རིམ་པ་མང་པོ་ཞེ་པོ་ཅིག་ཡོད་དུས་ཙམ་པ་དེ་གའི་ཆ་ཚང་ཅིག་ཅིག་ཁ་གསལ་བོ་ཅིག་ཡོང་ཡས་ཀྱི་ཆེད་དུ་མངའ་སྡེའི་གཞུང་ནས་ཨ་ནི་མ་ཅིག་ལམ་སྟོན་གཙང་མ་ཅིག་དགོས་ཡས་ཀྱི་ཞུ་གཏུག་བྱས་རེད། དེ་ནང་བཞིན་གྱི་ང་ཚོ་སྡོད་ཁང་གི་ལམ་ལ་ཁྱིམ་ཚང་མང་པོ་ཞེ་པོ་ཅིག་ཡང་ད་ལྟ་ཤིང་ནགས་དང་འབྲེལ་བའི་གི་དཀའ་ངལ་ཞིག་འཕྲད་བསྡད་ཡོད་རེད་འདི་གའི་ཆ་ཚང་ཅིག་དངོས་ཡོད་ཀྱི་གནས་ཚུལ་གང་ཡིན་པ་འདི་གའི་ཡ་ཨ་ནི་བློན་ཆེན་མཆོག་ལ་ཞུ་གཏུག་བྱས་ཨ་བློན་ཆེན་མཆོག་ནས་ཁོ་རང་གི་ཕ་གིའི་བཀའ་ཤག་ནང་ལོགས་ལ་ཡ་ཨ་ནི་བཀའ་བསྡུར་བྱས་བྱས་གང་ལྟར་ང་ཚོ་ལ་ཡ་བོད་པ་འདི་གའི་ལ་ཡ་ཨ་ནི་ག་རེ་ཡིན་པའི་ནས་ཁོ་གཞུང་ནས་མ་ཨ་ནི་ལམ་སྟོན་གཙང་མ་གཙང་རྐྱང་ཅིག་ཨ་ནི་དགོས་འདུག་ལ་ཅིག་ད་ང་ཚོས་གི་འབོད་སྐུལ་ཞུ་བའི་འདི་འདྲའི་མ་གཞི་ནས་ང་ཚོའི་གི་ས་གནས། གཞུང་ལ་ཡང་བཀའ་བཏང་ཡག་དེ་འདྲའི་དབང་ཆ་ཡང་ཡོད་མ་རེད་ང་ཚོས་ཀྱི་ཇི་གེ་ཡང་ཡོད་མ་རེད་རྩ་བ་ཉིད་ནས་དེ་འདྲའི་གང་ཡང་མ་རེད་ང་ཚོའི་ངོས་ནས་འབོད་སྐུལ་ཞུས་ཏེ་ང་ཚོས་ཡིག་ཐོག་ནས་ཨ་ནི་ཡང་སྙན་སེང་ཞུས་བཞག་ཡོད་ལགས་ཞེས་འདི་ཞུས་ཡིན།
ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འདི་ཟླའི་ཚེས་བཅུ་ཉིན་བཞུགས་སྒར་རྡ་རམ་ས་ལར་ས་ཆ་ཉོ་རྒྱུ་སོགས་ལ་ཁྲིམས་ཐོག་ནས་དཀའ་ངལ་འཕྲད་བཞིན་པ་ཁག་གི་སྐོར་གླེང་གནང་སྟེ་མང་ཚོགས་ལ་བཀའ་གནང་དོན།
གལ་སྲིད་བྱས་ན་སུ་རྡ་རམ་ས་ལ་གཡས་གཡོན་རང་ལ་མ་གཏོགས་གཅིག་གིས་འགྲོ་གི་མེད་གཞན་པ་ལ་འགྲོ་གི་མེད་ཞེས་ནས་གསུང་གི་ཡོད་ན། འདི་ང་ཚོ་ཁྲིམས་མཐུན་གྱི་ས་ཆ་དང་ཁང་པ་རྒྱག་ཡག་གི་ད་འདི་ལོ་ལྔ་འགོར་སྲིད་ཀྱི་རེད་བཅུ་འགོར་སྲིད་ཀྱི་རེད་བཅོ་ལྔ་འགོར་སྲིད་ཀྱི་རེད་ངས་བཤད་ཐུབ་མེད་ཁ་སང་ཁོ་ལས་ཁུངས་བརྒྱུད་ནས་འགྲོ་དགོས་ཀྱི་ཡོད་རེད་སླེབས་ནས་འགྲོ་དགོས་ཀྱི་ཡོད་རེད་དེ་ཡིན་དུས་བསམ་པ་ལ་ཨ་དེ་འདྲའི་གཅིག་བར་དུ་རྙོག་དྲ་མ་བཤད་པ་ཅི་ཡོད། ཡང་བཞུགས་སྒར་རྡ་རམ་ས་ལའི་བདེ་དོན་དཀོན་མཆོག་མིག་དམར་ལགས་ཀྱིས། བོད་མི་ཡོངས་ཀྱི་སྐུ་ཚབ་ཞུས་ནས། ཧི་མ་ཅལ་མངའ་སྡེའི་གཞུང་དམངས་གཉིས་བཀའ་དྲིན་ཆེན་པོ་ཡིན་སྟབས་ཐུགས་རྗེ་ལེགས་འབུལ་གྱི་ཕྱག་རྟགས་ཆུང་ཆུང་ཞིག་ཀྱང་འབུལ་ལམ་ཞུས་སྐོར་མུ་མཐུད་ནས་གསུངས་དོན།
དེ་དང་མཉམ་དུ་ད་ལྟ་ཡང་གོ་སྐབས་དེ་གི་བརྒྱུད་ནས་ཨ་ནེ་རྡ་རམ་ས་ལ་གི་ས་གནས་འགོ་འཛིན་གྱི་ངོས་ནས་བོད་མི་སྒྲིག་འཛུགས་ཀྱི་སྐུ་ཚབ་རེད་ད་ག་ནང་བཞིན་གྱི་རྡ་རམ་ས་ལ་ཁྱོན་ཡོངས་ཀྱི་ང་རང་ཚོ་བོད་རིགས་སྤུན་ཟླ་ཚང་མ་གི་ཚབ་བྱས་བྱས་ཨ་ནེ་མངའ་སྡེའི་གཞུང་བཀའ་དྲིན་ཆེན་པོ་ཡིན་པ་དང་མངའ་སྡེ་གི་མི་དམངས་ཚོ་བཀའ་དྲིན་ཆེན་པོ་ཡིན་པ་ལ་རྗེས་དྲན་གྱི་ཐོག་ནས་ཡང་ང་ཚོས་ཀྱི་ཐུགས་རྗེ་ལེགས་འབུལ་གྱི་མཚོན་བྱེད་ཀྱི་ཨ་ནི་ད་ང་ཚོས་ཀྱི་ཕྱག་རྟགས་ཆུང་ཆུང་ཞིག་ད་ལྟ་ས་གནས་ལས་ཁུངས་རང་ནས་ཨ་ནི་བཟོས་གནང་བའི་ཀྱི་ཨ་ནི་ད་ལྟ་དེ་འདྲའི་དེབ་དེ་འདྲའི་དང་དེ་འདྲའི་ཅིག་ང་ཚོས་ཀྱི་ཕྱག་རྟགས་ཅིག་ཕུལ་ཡས་ཀྱི་གོ་སྐབས་ཞིག་བྱུང་སོང། ཡང་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhvinder Singh Sukhu མཆོག་གིས

སྔ་ལོའི་ཧི་མ་ཅལ་མངའ་སྡེའི་འོས་བསྡུའི་ནང་ཀོང་རེས་སྲིད་དོན་ཚོགས་པར་རྒྱལ་ཁ་ཆེན་པོ་ཐོབ་སྟབས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན Sukhvinder Singh Sukhu མཆོག་གིས་རྒྱ་གར་གྱི་ཀོང་རེས་ཚོགས་པའི་དབུ་ཁྲིད་ལྕམ Sonia Gandhi མཆོག་དང Rahul Gandhi མཆོག་དབུས་པའི་ཆེས་མཐོའི་དཔོན་རིགས་རྣམས་རྒྱལ་ས Simla Ridge ཡི་ཐང་ཆེན་ཐོག་ཆེད་ཕེབས་གནང་བ་དང་མི་མང་ཡང་འདུ་འཛོམས་ཆེན་པོ་གནང་བའི་ཐོག་མངའ་སྡེའི་སྤྱི་ཁྱབ་བློན་ཆེན་བཅོ་ལྔ་པའི་དམ་འབུལ་མཛད་སྒོ་ཚོགས་གནང་ཡོད་པ་རེད། དེ་དང་འབྲེལ་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་འདི་སྙན་སྒྲོན་ཞུས་ཟིན་པ་ཡིན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན།

ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང། ན་གཞོན་དང་དབུ་མའི་ལམ་ཞེས་པའི་བརྗོད་གཞིའི་ཐོག་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་འདུར་བཅར་བའི་ཚོགས་བཅར་བ་ན་གཞོན་གསུམ་དང་ལྷན་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་གཟིགས་གནང་རོགས་གནང།
བོད་རྒྱའི་དཀའ་རྙོག་སེལ་སླད་བོད་མིའི་སྒྲིག་འཛུགས་ཀྱིས་མུ་མཐུད་ནས་དབུ་མའི་ལམ་གྱི་སྲིད་བྱུས་ལག་བསྟར་བྱེད་མུས་ཡིན་པ་དང་སྲིད་བྱུས་འདི་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞིའི་ནང་ཁྲིམས་མཐུན་གྱི་ཐོབ་ཐང་ཡོད་པའི་བོད་རིགས་ཡོངས་ལ་མི་རིགས་ས་གནས་རང་སྐྱོང་གི་གནས་བབ་ཚད་ལྡན་མིང་དོན་མཚུངས་པ་ཞིག་དགོས་རྒྱུ་དེ་ཡིན་པ་མ་ཟད་སྲིད་བྱུས་འདི་ལ་ཡང་ཕྱི་ལོ་ཉིས་སྟོང་བཅུ་ལོར་བོད་མི་མང་སྤྱི་འཐུས་ཀྱིས་སྤྱི་མོས་ཀྱི་ལམ་ནས་རྒྱབ་སྐྱོར་ཐོབ་ཡོད་པ་རེད། ཉེ་ལམ་ཨ་ནི་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་གོ་སྒྲིག་འོག་ལ་ཡང་སྲིད་བྱུས་དེ་དང་འབྲེལ་བའི་ཐོག་ལ་ཡང་ཚོགས་འདུ་བསྐོང་ཚོགས་གནང་ཡོད་པ་མ་ཟད་ལས་འགུལ་ཁང་དེ་ནི་དབུ་བརྙེས་ཏེ

ཁྲིམས་འཆར་དེ་འདྲ་ཞིག་འགྲོ་བསྡད་རེད། དེ་འདྲ་སོང་ཙང་དབུ་མའི་ལམ་ལ་ཡང་བདེན་ཕྱོགས་དུ་མ་བཟུང་ནས་སླད་གྱུར་ན་མི་ནོན་ཏེ་བོད་དེ་ལོ་རྒྱུས་ཐོག་ནས་རང་བཙན་རྒྱལ་ཁབ་ཅིག་ཡིན་པ་འགྲུབ་འོས་རེད། དེ་ནས་བཟུང་ད། ད་གཞོན་སྐྱེས་ཚོ་ཡིན་པ་ཡིན་ནའི་རེད་ད། དགོན་སྡེ་ཁག་རེད་ག་པར་ཡིན་ནའི་རེད་ད། ཕྱི་རྒྱལ་མི་རིགས་རེད་དེ་འདྲའི་ཁྲོད་ལ་ཡང་ལོ་རྒྱུས་ཐོག་ནས་བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པ་གཞོན་སྐྱེས་ཁྱེད་ཚོ་ལས་འགུལ་ག་རེ་རུ་སྤེལ་དགོས་ཟེར་གི་ན།
ངའི་བསམ་ཚུལ་དུ་ལྟ་ན་དང་པོ་ཁོ་རང་ཚོ་ད་བོད་ཀྱི་ལོ་རྒྱུས་ཐོག་ལ་བོད་དེ་རང་བཙན་ཡིན་ལ་སོང་དང་པོ་བོད་ཀྱི་ལོ་རྒྱུས་ལ་ད་ཁོ་རང་དང་པོ་ལོ་རྒྱུས་དེ་ལ་སློབ་སྦྱོང་བྱེད་དགོས་ཡ་གལ་ཆེན་པོ་རེད་བསམ་གྱི་འདུག་ར། ཨ་ནི་དཔལ་ལྡན་སྲིད་སྐྱོང་ལགས་ཀྱིས་དེ་གསུང་བཤད་ནང་དེ་མང་པོ་གསུང་གི་ཡོད་རེད། བྱས་ཙང་ཨ་ནི་ད་ལོ་རྒྱུས་དེ་བྱུང་ན་བད་བོད་ཀྱི་ལོ་རྒྱུས་ཆ་ཚང་ཅིག་ལ་དཔྱིས་ཕྱིན་པ་ཞིག་གཟིགས་དགོས་ཡ་དང་དེ་ལ་སློབ་སྦྱོང་བྱེད་དགོས་ཡ་གལ་ཆེན་པོ་མཐོང་གི་འདུག་མ་བྱུང་ན་ད་ད་ལྟ་ང་ཚོའི་གི་ད་བཙན་བྱོལ་ལ་སླེབས་པའི་གི་ལོ་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་དེ་གཙོ་བོ་སེམས་ཁོག་ར། དེའི་ཕར་ཕྱིར་འཐེན་བྱས་ནས་ལོ་ལྔ་བཅུ་ཙམ་ཡར་ཕྱིར་འཐེན་བྱས་ནས་དེ་དེ་ནི་ད་སྤྱི་ལོ་ཆིག་སྟོང། བརྒྱད་བརྒྱ་གྱི་མཇུག་དང་ཨ་ནི་དགུ་བརྒྱའི་འགོ་ནས་ཨ་ནི་འདི་ལོ། བརྒྱ་སྐོར་ཅིག་གང་ཙམ་ཅིག་སློབ་སྦྱོང་བྱས་ན་མ་གཏོགས་ཨ་ནི་ཅིག་རང་བཙན་གཙང་མ་ཡིན་ཚུལ་དེ།

ད་དེ་གཙོ་བོ་དེ་ང་རང་སོ་སོ་གིས་བསམ་བློ་བཏང་བསྡད་དུས་ནས་ར་ཨ་ནི། གཞུང་ཁོ་རའི་ཐོག་ནས་རང་བཙན་ཐོག་ལ་ལམ་སང་ཅིག་ཁས་ལེན་བྱས་ལ་ཆབ་སྲིད་ཐོག་ནས་དཀའ་ལས་ཞེ་པོ་ཡོད་རེད་བསམ་གི་འདུག་ར། ཡིན་པ་ཡིན་ནའི་ང་ཚོ་བོད་པ་ཅིག་ཡིན་པའི་ཆ་ནས་མི་རེ་ངོ་རེས་ཀྱིས་མི་མང་གི་ནང་ལོགས་ལ་འཛུལ་བྱས་ཨ་ནི་སོ་སོའི་གི། རྒྱལ་ཁབ་དེ་རང་བཙན་ཡིན་པ་དེ་ངོ་སྤྲོད་བྱེད་དགོས་ཡ་དེ་དཔེ་གལ་ཆེན་པོ་ཞིག་མཐོང་གི་འདུག་ར། ག་རེ་ཟེར་ན་སྤྱི་བཏང་ནས་ད་ལྟ་ནས་ཅིག་རྒྱ་དང། རྒྱ་གར་གཉིས་བར་དུ་གི་མཐའ་མཚམས་ཀྱི་རྙོག་གྲ་ཅིག་ཡོང་ཡོང་བ་དེ་དེ་འོ་ར། དེ་ཡིན་དུས་ཨ་ནི་ང་ཚོའི་གི་ད་ཅིག་མི་སེར་ནང་ལོགས་ལ་སོ་སོའི་གི་བོད་དེ་རང་བཙན་གྱི་རྒྱལ་ཁབ་ཡིན་པ་དེ་ངོ་སྤྲོད་བྱས་དེ་དཔེ་མི་སྲིད་གལ་ཆེན་པོ་མཐོང་གི་འདུག་ག་རེ་ཟེར་ན་མི་སེར་ཡར་ཤུགས་ཆེན་པོ་ཅིག་ལངས་པ་ཡིན་པ་ཡིན་པ་ན་ཨ་རྒྱ་གར་དེ་དམངས་གཙོའི་རྒྱལ་ཁབ་སོང་ཙང་མི་སེར་ག་ཚོད་ཤུགས་ཆེ་ཡོད་ན་དེ་ཚོད་གི་ཆབ་སྲིད་གི་འགོ་ཁྲིད་དེ་ཚོ་དེའི་ཕྱོགས་ལ་ཨ་ནི་ཕར་འགྱུར་འགྲོ་གི་ཡོད་དུས་ང་ཚོ་མི་སེར་ནང་ལོགས་ལ་དེ་འདྲ་བ་དུ་ད་ཅིག་ག་རེ་ལབ་དགོས་རེད་ངོ་སྤྲོད་བྱས་ཡིན་ནའི་འདྲ་འདུག་ལས་འགུལ་སྤེལ་ཡིན་ནའི་འདྲ་འདུག་དེའི་ཐོག་ལ་དེ་ཅིག་ངས་ཐུ་ཤོ་ཤོ་དེ་གི་འདྲ་པོ་ཞིག་མཐོང་གི་འདུག་དེ་སོང་ཙང་དེའི་སྒང་ལ་ང་ཚོ་ད་རྒྱ་གར་ནང་ལོགས་ད་བོད་པ་དེ་ཚོ་ལོ་དྲུག་ཅུ་བསྡད་ཡོད་རེད་དེ་ཡིན་ནའི་རྒྱ་གར་ནང་ལོགས་ཁོ་རང་ལ་ཤུགས་རྒྱག་ཡ་དེའི་ཐོག་ལ་ངས་ཏི་ཞིག་སོ་སོའི་གི་ཞན་ཆ་འདྲ་པོ་ཆགས་མེད་ན་འདྲ་པོ་བསམ་གི་དེའི་སྒང་ལ་ང་ཚོའི་གི་ད་ནུས་པ་དམིགས་བསལ་ག་རེ་བྱེད་དགོས་དེ་དེའི་སྒང་ལ་ཡང་བསམ་བློ་ཞིག་གཏོང་དགོས་འདུག་བསམ་གི་འདུག་དེ་བྱས་པ་ཡིན་ན་ཨ་ནི་གཞི་ནས་རྒྱ་གར་གི་ཨ་ནི་དམངས་གཙོའི་གི་ཆབ་སྲིད་འགོ་ཁྲིད་དེ་ཚོའི་གི་ཡང་ཅིག་མི་སེར་མང་པོ་ཅིག་གི་རྒྱབ་སྐྱོར་བྱེད་ཡོང་དུས་འདི་ལ་བབ་པའི་ཨ་ནི་དོ་སྣང་སྤྲད་ཐོག་ལ་ཡང་ཏི་དམིགས་བསལ་གི་ཅིག་ཡོད་རེད་འགྲོ་དེ་འདྲ་འདྲ་པོ་ཞིག་བསམ་གི་འདུག་ལགས།
ལགས་སོ། ལྷ་མོ་སྐྱབས་ལགས་ད་ལྟ་ཁྱེད་རང་ད་ལྟ། སློབ་ཚན་ཁྲིད་ས་དེ་ད་ལྟ་ཀེ་རེ་ལ་ལ་ཡ་རྟེན་གཞི་བྱས་པའི་ད་ལྟ། Thiruvananthapuram། རེད་བ། དེ་ནང་ལ་ཡ་ད Infinity མཐོ་སློབ་ལ་ཡ་ཁྱེད་རང་སློབ་དཔོན་གྱི་ཕྱག་ལས་གནང་བསྡད་ཤག། བྱས་ཨ་ནི་རང་གི་མཐོ་སློབ་དེ་ནང་ལ་ཡ། བོད་པའི་གནས་སྟངས་དང་བོད་པའི་ལོ་རྒྱུས་རེད་ལྷག་པར་དུ་དབུ་མའི་ལམ་གྱི་སྲིད་བྱུས་ཐོག་ལ་ཡ། ལྟ་སྟངས་ཐོག་ག་འདྲ་རོ་ཅེ་ན་རྒྱ་གར་སྤྱི་ཚོགས་ཁྲོད་ལ་ཡ། ད་ང་རང་སྔོན་མ་གུ་རུ་འབུ་ཅེས་བོད་པའི་སྤྱི་ཚོགས་ནང་བསྡད་རེད་བ་ད་སོ་སོ་གིས་སློབ་སྦྱོང་བྱས་བོད་ཁྱིམ་ནས་སློབ་སྦྱོང་སྦྱངས་རེད་དེ་རྗེས་ལ་རྒྱ་གར་གྱི་ཅིག་མཐོ་སློབ་དེ་ནང་སློབ་སྦྱོང་སྦྱངས་ད་ད་ལྟ་མི་གེ་དགེ་རྒན་འདྲ་བོ་བྱས་བསྡད་ཡོད་རེད་བ་དེ་ཡིན་དུས་ད་དང་པོ་ཉིད་ལ་མི་གེ་རྒྱ་གར་མི་དེ་འདྲ་ཅིག་ཐུག་དུས་ཙམ་པ་སོ་སོ་ངོ་སྤྲོད་བྱེད་དགོས་རེད་བ་ད་དེ་འཛིན་གྲྭ་གཅིག་པོ་མ་རེད་ད་མེ་འཁོར་ནང་འགྲོ་ན་རེད་གནམ་ཐང་ཡིན་ན་རེད་དུས་ཚོད་དུས་ཚོད་སྟོང་པ་དེ་འདྲ་འདྲ་དུས་ཙམ་པ་ད་མི་དེ་འདྲ་ཐུག་སྐད་ཆ་བཤད་དེ་འདྲ་བྱེད་དུས་ཙམ་པ་སོ་སོ་ངོ་སྤྲོད་བྱེད་དགོས་རེད་བ་ད་སོ་སོ་ངོ་སྤྲོད་བྱེད་དུས་ཙམ་པ་ང་འདྲ་བོ་ཆ་བཞག་ན་བོད་ནས་ལོ་བཞི་ནས་སླེབས་རེད་ད།

དེ་དངོས་ཡོད་གནས་སྟངས་ང་ཚོ་བོད་པའི་དངོས་ཡོད་གནས་སྟངས་དེ་མ་ཤེས་དེ་བ། འོ་དེ་དེ་འདྲ་བོ་ཅིག་ནི་དེ་ཅི་ཡོད་ལེ།
སྤྱི་བཏང་ནས་མཐོ་སློབ་ནང་ལ་ཡ་བོད་པའི་སློབ་མ་ག་ཚོད་ཟིན་ན།
བོད་པའི་སློབ་མ་ཡོད་མ་རེད་ངས་ཀྱི་ད་ལྟ་འདི་བསླབ་ས་དེ་རྒྱ་གར་རེད་བ། རྒྱ་གར་ཕྲུ་གུ་རྐྱང་རྐྱང་རེད། ཨ་ནི་དེ་ཡིན་དུས་ད་སོ་སོ་གི་ག་རེ་ལབ་དགོས་རེད་ད། ཁོང་ཚོ་འདྲ་བོ་ཡིན་ན་སྤྱི་བཏང་ཀེ་རེ་ལ་འདྲ་བོ་ཡིན་ན་ཕྱི་ལོགས་ཀྱི་མི་ལ་དཔེ་ག་རེ་ལབ་དགོས་རེད Welcoming འདུག་བ་གུས་ཞབས་བྱས། ཨ་ནི་དེ་ཡིན་ཙམ་པ་ཨ་དེ་སྒང་ལ་ང་ཚོ་གདོང་པ་ལོགས་ཀ་རེད་བ་དེ་ཡིན་དུས་ཁོང་རང་ཚོ་གི་ཤེས་འདོད་ཞེ་པོ་ཅིག་འདུག་བ། ད་ང་ཚོའི་ནམ་རྒྱུན་མི་ལ་སྐྱོང་ལུགས་འདྲ་བོ་ཡིན་ན་རེད་བ།

གཞོན་སྐྱེས་ད་ཚང་མ་དེ་འདྲ་མ་རེད་དེ་ཡིན་ནའང་གནས་སྟངས་ང་ཚོ་ཧ་གོ་གི་རེད་བ་དེང་སང་སྤྱི་ཚོགས་ཚང་མ་སོ་སོས་ད་རང་འདོད་འདྲ་བོ་ཅིག་བྱས་དེ་འདྲས་བྱས་ནས་ད་ལྷག་བསྡད་ཡོད་རེད་བ་འོ་དེ་འདྲ་བོ་ཅིག་བསམ་སོང་ངས།
ད་དབུ་མའི་ལམ་གྱི་སྲིད་བྱུས་དེ་ང་ཚོས་ད་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་སྲིད་བྱུས་ཆགས་བསྡད་ཡོད་རེད་ད་དེ་ཁྱབ་སྤེལ་ཡོང་ཡ་ལ་ཡ་བོད་པའི་སྤྱི་ཚོགས་གཅིག་པོ་མིན་པ་བྱས་རྒྱལ་སྤྱིའི་མི་མང་གི་རྒྱབ་སྐྱོར་ཐོབ་ཡ་དེ་གལ་ཆེན་པོ་ཞིག་རང་ཆགས་བསྡད་ཡོད་རེད་བ་དེ་འདྲ་སོང་ཙང་ད་རྡ་རམ་ས་ལ་ལྟ་བུ་ཆ་མཚོན་པ་ཡིན་ན་བོད་མིའི་སྒྲིག་འཛུགས་ལྟེ་གནས་རེད་ལྷག་པར་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཞུགས་གནས་ཆགས་བསྡད་ཡོད་རེད་བ་དེ་ངག་དབང་ལགས་ལྟ་བུ་ཆ་མཚོན་པ་ཡིན་ན་ས་གནས་རྒྱུན་ལས་ཆགས་བསྡད་ཡོད་རེད་ད་གལ་སྲིད་ཕྱི་རྒྱལ་མི་ཐུག་པ་བྱས་པ་ཡིན་ན་དབུ་མའི་ལམ་གྱི་སྲིད་ཇུས་ཐད་ཅིག་འགྲེལ་བཤད། དུས་ཚོད་ཐུང་ཐུང་ཅིག་ནང་ལ་ཡ་ཅིག་གོ་གོ་དོན་ཕིགས་པ་སྨྲ་བ་ཅིག་རྒྱབ་པ་ཡིན་ན་ག་འདྲས་འདྲ་བོ་ཅིག་ཡོང་གི་ན།
གཙོ་བོ་འདི་ད་ང་ཚོ་ད་ཕྱི་རྒྱལ་ཁག་དང་ཕྱི་ལོགས་ཁག་གི་མི་སླེབས་པ་ཡིན་ན་དང་པོ་དེ་འདི་སོ་སོའི་གི་ལོ་རྒྱུས་འདི་འགྲེལ་བཤད་ཐུང་ཐུང་ཞིག་རྒྱབ་ར་ཚང་མ་འདྲ་བོ་ཞིག་འཛོམས་པ་ཅིག་ཐུང་ཐུང་ཞིག་རྒྱབ་ལྔ་བཅུ་ང་དགུའི་སྔོན་ལ་སོ་སོའི་གི་བོད་འདི་རང་བཙན་ཡིན་པ་ཅིག་གསལ་བོ་ཅིག་འགྲེལ་བཤད་རྒྱབ་ར་འདིའི་མཇུག་གུ་ལ་ད་ང་ཚོས་ཀྱི་གཙོ་བོ་ཆེ་ཤོས་འདི་ང་འདི་དགོས་ད་ཕ་གི་དགོས་འདི་གལ་ཆེ་གི་མ་རེད་བ། གཙོ་བོ་ཆེ་ཤོས་འདི་ང་ཚོ་ག་རེ་སྒྲུབ་ཐུབ་འདུག་འདི་སྐད་ཆ་གལ་ཆེན་པོ་ཞིག་རེད་བ། སོ་སོ་ལ་གནས་ཚད་ག་རེ་འདུག། གཅིག་ང་འདྲ་བོ་བྱས་ན་ཚོང་པ་ཆུང་ཆུང་འདྲ་བོ་ཚོང་འདྲ་བོ་རྒྱག་དགོས་པ་རེད་ཨ་ནི་སོ་སོ་མ་རྩ་ལ་དཔག་པའི་ཚོང་རྒྱག་དགོས་པ་རེད་མ་གཏོགས་སོ་སོ་མ་རྩ་ལས་ལྷག་བ་ཅིག་བྱེད་ལབ་པ་ཡིན་ན་སོ་སོ་ལ་མ་རྩ་མེད་དུས་འདི་བྱེད་ཐུབ་ཡ་ཞིག་ཡོད་མ་རེད་བ། དེ་ཡིན་དུས་དབུ་མའི་ལམ་ལ་ཡ་འདི་ངས་ག་འདྲ་ཞིག་མཐོང་གི་འདུག་ལབ་པ་ཡིན་ན་སོ་སོའི་གི་གནས་སྟངས་ལ་དཔག་པའི་རན་པ་ཅིག་སོ་སོས་སྒྲུབ་ཐུབ་པའི་ཡོད་བ་ཅིག་ཨ་འདི་མ་ཚད་བོད་མི་ཚང་མ། མི་རིགས་ག་རེ་ལབ་དགོས་རེད་སྐད་ཡིག་གཅིག་ཆོས་ལུགས་གཅིག་སོ་སོའི་རིག་གཞུང་གོམས་གཤིས་ཚང་མ་གཅིག་གི་ནང་ལོགས་ལ་ཨ་ནི་གནས་ཐུབ་ཡ་ཡོད་བསྡད་རྒྱུ་བྱས་ཨ་ནི་བོད་པའི་གི་མི་རིགས་འདི་གསོན་པོ་ལ་གནས་ཐུབ་ཡ་ཡོང་རྒྱུ་བྱས་དེ་འདྲས་གཅིག་གི་ཐབས་རྩོད་བྱེད་གི་ཡོད་དུས་ཨ་ནི་འདིའི་སྒང་ལ་ཨ་ནི་འགྲེལ་བཤད་འདྲ་བོ་བརྒྱབ་ན་བརྟན་པོ་འདྲ་བོ་ཡོད་རེད་ང་རང་དེ་འདྲས་འདྲ་བོ་ཅིག་བསམ་གི་འདུག་ལགས། བཙུན་མ་ངག་དབང་བདེ་ཆེན་ལགས་ངས་བཅར་འདྲི་ཞུས་ལ་གཅིག་དེ་ད་ལྟ་ང་ཚོའི་གི་དགོན་སྡེ་ཁག་ནང་ལ་ཡང་ཆོས་ཆོས་ཕྱོགས་པ་པི་ཅེ་ཡང་སུ་སི་ག་ལ་ཡང་ལངས་ཕྱོགས་མ་འདྲ་བ་དང་ལྟ་བ་མ་འདྲ་བ་མང་པོ་ཞིག་ཡོད་རེད་ཆོས་ནང་ལོ་ཡང་སོ་སོ་ལྟ་བ་མ་འདྲ་བ་ཡོད་རེད་དེ་འདྲ་སོང་ཙང་དེ་འདྲ་ད་རང་བཙན་རྩོད་མཁན་ཡོད་རེད་དབུ་མའི་ལམ་རྩོད་མཁན་ད་དགོན་སྡེ་ཁག་ནང་ལ་ཡང་དེ་འདྲའི་དགོས་ཡག་ཅིག་གལ་ཆེན་པོ་གཟིགས་ཀྱི་ཡོད་ན་གང་ཡིན་ཟེར་ན་ནམ་རྒྱུན་རྒྱལ་བ་རིན་པོ་ཆེ་གིས་བོད་མི་ཡིན་པའི་ཞིག་འོག་ལ་ཡང་བོད་པའི་འཐབ་རྩོད་ལ་ཡང་དམིགས་བསལ་འགན་ཡོད་རེད་དེ་གསུངས་ཡོད་རེད་དགོན་སྡེ་ཁག་ལ་ཡང། དམིགས་བསལ་གྱི་སྲིད་ཇུས་སྲིད་ཀྱི་ཐོག་ལ་ཡང་ཐེ་ཇུས་བྱས་དེ་འདྲའི་འགན་ཡོད་རེད་དྲན་གྱི་ཡོད་ན་ཡང། གྲྭ་བཙུན་ཚོས་ཀྱི་སོ་སོ་སོ་སོ་ཆོས་བྱས་སྲིད་ལ་ཡང་ཐེ་ཇུས་མ་བྱས་ན་འགྲིག་གི་རེད་གསུང་མཁན་སྤྱི་ཚོགས་ནང་ཡོད་རེད་དེ་ཐོག་ལ་ཡང་དགོངས་ཚུལ་ག་རེ་ཡོད་ན། གྲྭ་བཙུན་འདི་ཚོ་གི་དངོས་སུ་ད་ག་ལོ་རེད་སྲིད་ཀྱི་ལས་ཀ་ཁ་ཐུག་ཁ་ཐུག་དེ་འདྲ་བྱས་དང་དེ་འདྲའི་ད་དམིགས་བསལ་ཡོད་མ་རེད་དེ་ཡིན་ན་ད་ཁ་སང་བོད་མི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་སྐུ་ངོ་ལེགས་བཤད་ལགས་ཀྱིས་གསུངས་ནང་བཞིན་དེ་བོད་ལ་ད་དེ་འདྲའི་དཀའ་ངལ་ག་དུས་བྱུང་བ་ཡིན་ན་དགེ་འདུན་པ་རྒྱབ་ལ་རྒྱབ་སྐྱོར་ཆེན་པོ་ཡོད་ཡོད་པ་རེད་གསུངས་ནང་བཞིན་གྱི་དེ་འདྲའི་ག་རེ་དཀའ་ངལ་འཕྲད་པ་ཆགས་བྱས་ན་དགེ་འདུན་པ་རྒྱབ་ལོགས་ལ་ཡོད་ཡོད་པ་རེད་ཆགས་ཀྱི་རེད་ད། འདི་ག་ལ་བ་རེད་ཁོ་དུས་ཚོད་དང་བསྟུན་ནས་འགྲོ་དགོས་རེད་ཆགས་ཀྱི་ད་ར། ད་དུས་ཚོད་དང་བསྟུན་ནས་འགྲོ་དགོས་བསམ་ན་ཨ་ནི་ད། ཁ་ཐུག་དབུ་མའི་ལམ་དེ་ལ་དེ་དབུ་མའི་ལམ་གྱི་སྲིད་བྱུས་ལབ་ཡག་དེ་ད་སྲིད་བྱུས་ཆབ་སྲིད་ཀྱི་ཆ་ཆགས་ཡོད་རེད་ན་དེ་ཁ་ཐུག་རང་ག་ལོར་ད་ཆབ་སྲིད་རང་མ་ཡིན་པ་ཁོ་རང་གི་ཐ་སྙད་ལ་ལྟ་ན་ཁོ་རང་ང་ཚོ་ད་གཞུང་ནང་ཆོས་གཞུང་ནང་ལོ་ནས་ད་མཐའ་གཉིས་དང་བྲལ་བའི་དབུ་མའི་ལམ་ལབ་ཡག་དེ་དང་ད་ད་ཨ་ནི། བོད་དོན་གྱི་དབུ་མའི་ལམ་གྱི་སྲིད་བྱུས་ལབ་ཡག་དེ་ཁོ་རང་གཉིས་དཔེ་ཐག་ཉེ་བོ་འདུག་ག་ད་ཐ་སྙད་དང་ལྟ་བ། དེ་འདྲའི་ཙམ་ཨ་ནི་འདི་ཡི་དགེ་འདུན་པ་ད། དགོན་སྡེ་ཁག་ནང་ལོགས་ལ་གྲྭ་བཙུན་འདི་ཚོ་ལ་དེ་འདྲའི་ཞིག་གི་གོ་རྟོགས་ཡོད་ཟེར་ན་འདི་ཁ་ཐུག་རང་ད་ང་ཚོ་ཡང་ཁ་ཤས་ཡང་ཆབ་སྲིད་ལབ་ཙམ་ཨ་ནི་ད་ལྟ་སྟངས་མ་འདྲ་བ་འདྲ་པོ་ཞིག་འདུག་འདི་འདྲའི་བྱུང་གི་མ་རེད་བསམ་གྱི་འདུག་ར་ཨ་འདི་ལ་རྒྱབ་སྐྱོར་བས་ད་གང་ལ་གང་འཚམ་ཐོབ་ཀྱི་རེད་བསམ་གྱི་འདུག། ཨ་ནེ་ལགས་ལྟ་བུ་ཆགས་སོང་ན་དབུ་མའི་ལམ་གྱི་སྲིད་བྱུས་ནང་ལ་ཡ། མེད་དུ་མི་རུང་བ་གལ་ཆེ་ཤོས་གཅིག་ག་རེ་གཟིགས་ཀྱི་ཡོད་ན། རེད་ད་ཅི། ངས་གོང་དུ་ཤོད་ནང་བཞིན་རེད་ད། ཁོ། ནང་ཆོས་གཞུང་དང་དཔེ། ཐ་སྙད་དང་དེ་ད་གང་ལྟར་ཁོ་རང་གི། ལྟ་ཕྱོགས་འཛིན་སྟངས་དང་ཚང་མ་དེ་དཔེ་ཉེ་བོ་ཡོད་ཙང། ཨ་ནི་འདི་ཡོད་པ་རེད་དྲང་བདེན་གཅིག་ལ་ད། རྩོད་སྟངས་དེ་ག་ནས་ཙམ། དྲང་བདེན་དེ་ཕར་ངོ་སྤྲོད། ཨ་ནི་འཚེ་མེད་ཞི་བའི་ལམ་ནས་འགྲོ། འདི་ནས་ཙམ་ཨ་ནི་འདི། ཁ་ལོ་རེད་དཔེ་མི་སྲིད་ཀྱི་མཚན་ལྡན། ཡང་དག་པ་དེ་འདྲའི་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ཟེར།
ད་རེ་བ་ག་རེ་རུ་བརྒྱབ་ཡོད་ན་མ་འོངས་པ།
ཁ་ཐུག་རང་དེ་འདྲས་ལྟར་ང་ཚོས་ཀྱི་རེ་བ་རྒྱག་ཡག་དེ་དང་པོ་འདི་ལ་དངོས་སུ་ལས་ལ་འདི་འདྲས་ཀྱི་ལས་ལ་འཇུག་མཁན་གཙོ་བོ་བྱས་ནས་གོང་ས་སྐྱབས་མགོན་ཆེན་པོ་རེད་ཨ་ནི་དེ་ག་ནང་བཞིན་གྱི་བོད་གཞུང་ད་དེ་འདྲས་དངོས་སུ་ཁོ་རང་ཚོས་ཕྱི་དྲིལ་ལ་ལས་ཀ་བྱས་ད་དེ་འདྲས་ཚང་མ་ཡོད་དེ་ཡིན་ན་ང་ཚོས་ཀྱི་ད་ཅིག་ན་གཞོན་གྱི་ཆ་ནས་ག་ལ་ན་ད་སོ་སོའི་འདི་ཐོག་ལ་རྒྱུས་མངའ་ཡོད་པ་བྱས་རྒྱུས་མངའ་ཡོད་པ་དང་ཨ་ནི་འདི་ཀྱི་ངེས་ཤེས་རྙེད་ཐུབ་པ་ཅིག་ཆགས་སོང་ན་འདི་ཀྱི་ཨ་ནི་ང་རང་ཚོའི་ཀྱི་སྤྱི་ཚོགས་ནང་ལོ་དང་ཨ་ནི་འདི་ལས་བྱུང་སོང་ན་འདིའི་སྤྱི་ཚོགས་ལས་བརྒལ་ནས་གོ་རྟོགས་དེ་སྤེལ་སྤེལ་ཐུབ་ན་ནི། ག་ཚོད་ཁྱབ་ཆེ་ཆགས་སོང་ན་ནི། ད་དེ་འདྲས་ཀྱི། སྲིད་ཇུས་ཀྱི་ལམ་ནས་ནི་མིང་དོན་མཚུངས་པའི་རང་རང་སྲིད་རང་སྐྱོང་ཅིག་རག་པ་ཆགས་སོང་ན། ནི། ན་དགུང་རང་ཆགས་ཀྱི་མ་ར། བོད་མི་སྤྱི་ཚོགས་ནང་ལོགས་རེད། ད་ང་རང་ཚོ་གི་གནས་ཚང་རྒྱ་གར་ཡིན་ན་རེད། ནི་ད་སུ་ལས་ནས་ན་དགུང་ཅིག་ཆགས་ཀྱི་མེད་ཙང་མ་ནི། ད་ང་ཚོའི་ཆགས་ན་ད

དེ་ག་ལ་གང་འཚམ་ཡོད་རེད་བསམ་གྱི་འདུག་ར་ད་འདི་ག་ལ་ན། ད་མགོ་མ་ཚོས་ཡག་དེ་གཙོ་བོ། ཁོ་ཚོས་གིས་དོ་སྣང་བྱེད་ཀྱི་མེད་ན་ཡང། བོད་མི་སྒྲིག་འཛུགས་ནས་མ། སྙོབ་གི་མེད་ན་ག་འགྲིག་ན། ཕལ་ཆེར། སྙོབ་གི་མེད་པ་བཟོ་འདྲ་ཞིག་དེ་ནས་མཐོང་གི་འདུག་ར། ད་ག་ལ། ཁ་ཤས་ཐ་སྙད་དེ་གཅིག་པུ་དང་ཁ་བསྡུ་ཁ་བསྡུ། ཅིག། སྐབས་ཐོག་དུས་ཚོད་དེ་ལ་གཅིག་པུ་བལྟས་ནས་དེ་འདྲ་ཆགས་ཡོད་དོ། འདི་མ་ཡིན་པ་བྱས་ཏེ། རྒྱང་རིང་དེ་འདྲས་བལྟས་ནས། ཨ་ནི། ད་ཟབ་སྦྱོང་སྤེལ་སྤེལ་དགོས་རེད་དེ་ཡིན་ན་ད། བོད་མི་སྒྲིག་འཛུགས་ཕྱོགས་ནས་ཟབ་སྦྱོང་སྤེལ་དུས་ཙམ་མ་ནི། གང་མ་གཏམ་བཤད་དེ་འདྲས། གཏམ་བཤད་ཅིག་གནང་ཨ་ནི་འོག་ནས་དྲི་བ་དྲིས་ལན་གཅིག་པུ་མ་ཡིན་པ། རྦད། སློབ་ཁྲིད་རང་ཆ་བཞག་ན་སློབ་ཁྲིད་བྱས་འདི་ལ་ཨ་ནི་དོགས་གཅོད་བྱས་འདི་ལ་ཅིག་ཡིག་ཚད་རེ་བཟོ་འདྲ་དེ་འདྲ་ཡོད་ན་ངེས་པོ་ཆགས་ཡོད་རེད་བསམ་གི་འདུག་ར་ཨ་ནི་ད་ཐབས་ལམ་འདི་ལ་ད་མ་འདྲ་ཡོད་རེད་བསམ་གི་འདུག་ག་ལ་ནི་མི་རྒན་པ་ད་དེ་འདྲའི་གི་སློབ་སྟོན་པ་རྒན་པ་དེ་འདྲའི་ཅིག་ཕེབས་སོང་ན་གཞོན་སྐྱེས་ཀྱི་བློ་ལ་འཇུག་ཁག་པོ་འགྲོ་ཞོད་ར། བྱས་ཙང་ཨ་ནི་ག་ལ་ན་གཞོན་སྐྱེས་འདི་གི་གོ་རྟོགས་ཡོད་མཁན་ཅིག་གི་ཨ་ནི་གཞོན་སྐྱེས་ལ་ཕར་དེ་འདྲའི་གི་ཟབ་སྦྱོང་སྤྲད་དང་གོ་རྟོགས་སྤེལ་ཡོད་སོང་ན་ཨ་ནི་གཅིག་ནི་ག་ལ་ན་ད་ཕར་ཚུར་བཤད་མཁན། གཞོན་སྐྱེས་དེ་ལ་ད་ང་ཚོ་ཨིན་ཇི་སྐད་ནས་མ་གསུངས་ན Inspire ཆགས་ཀྱི་འདུག་འདི་བྱས། གཉིས་ནི་ཁོ་གི་ལོ་ལོ་ཚད་གཅིག་པ་ཡིན་ཙང་མ་ནི་ཨ་ནི་ག་རེ་ན་བློ་ལ་འཇུག་པོ་ཆགས་ཀྱི་འདུག་བསམ་གྱི་འདུག་ད། ཨ་ནི་གཉིས་ནི་ག་འདྲ་ལ་ན། ད་ཐ་ན་ང་ཚོ་དཔྱད་རྩོམ་སྤེལ་དེ་དབུ་མའི་ལམ་གྱི་ཐོག་དཔྱད་རྩོམ་སྤེལ་གྱི་འདུག་ར། འདི་བོད་ཡིག་ནས་གཅིག་པུ་མ་ཡིན་པ་བྱས་སྐད་ཡིག་མང་པོ་ཐོག་ནས་ག་ལ་ན། བོད་པའི་གཞོན་སྐྱེས་མང་པོ་ཞིག་ཡང་རྒྱ་གར་བསླབ་གྲྭ་དང་ཨ་ད་དུང་ཕྱི་རྒྱལ་ལ་ཡ་དེ་འདྲའི་མང་པོ་ཡོད་ཙང་མ་ནི་ཁོ་ཚོ་བོད་པའི་སྐད་ཡིག་དེ་དག་དཀའ་ལས་ཁག་པོ་ཆགས་སོང་ན་སོ་སོ་ས་གནས་ག་པ་ལ་ཡོད་འདི་གི་སྐད་ཡིག་ཐོག་ནས་བྲིས་ཆོག་ར། ཨན་འདི་འབྲི་ཡག་ལ་སོ་སོ་གི་དཔེ་དེབ་མང་པོ་བལྟ་དགོས་རེད་ཁུངས་ལུང་ཡག་པོ་དགོས་རེད་འདི་སོ་སོ་ལ་ངེས་པ་ཆགས་ཀྱི་རེད་ཨན་དེ་ག་ནང་བཞིན་འདི་དཔྱད་རྩོམ་འདི་དཔེ་མི་སྲིད་ཀྱི་ཚད་ལྡན་ཞིག་ཆགས་སོང་ན་ཨན་ནི་འདི་དེ་མི་མང་ལ་ཡང་ཁོ་ཀློག་མཁན་ལ་ཡང་སོ་སོ་གི་སྐད་ཡིག་མ་འདྲ་མ་འདྲ་ནས་ཀློག་མཁན་ཡོད་ར་བྱས་ཙང་འདི་ཁྱབ་ཆེན་པོ་ཆགས་ཀྱི་རེད།

དྲན་མོད་དེ་དབུ་མའི་ལམ་བརྒྱུད་ནས་ད་བླག་བཟོ་ཡོད་ཡང་ལ་ཡང་གཙོ་བོ་ག་རེ་གནང་དགོས་ཀྱི་ཚིག་ནས་ད་མི་མི་སོ་སོ་ལ་མི་བརྒྱ་ལ་བསམ་བློ་བརྒྱ་དང་མཛོ་བརྒྱ་ལ་རྭ་ཅོ་ཉིས་བརྒྱ་ཚེ་བོ་ལ་བསམ་བློ་མ་འདྲ་མ་འདྲ་མ་འདྲ་ཡོད་ལ་ཁྱེད་རང་ཅིག་ཡོད་སྲིད་པ་རེད།
ད་ང་རང་འདྲ་ཅིག་ཆ་བཞག་པ་ཡིན་ན་དེ་ག་ལབ་དགོས་རེད་སྤྱི་བཏང་རྒྱ་མི་ཁོ་རང་ཚོ་གི་ཚང་མ་ཅིག་མགོ་ཚོས་དགོས་རེད་བསམ་གི་འདུག་ག་ཅིག་ཁོང་ཚོ་སློབ་སྦྱོང་ཡོད་བསྡད་རྒྱུ་རེད་ཤེས་ཡོན་ཡོད་བསྡད་རྒྱུ་རེད་འཛམ་བུ་གླིང་ནང་ལོགས་ལ་ཆེ་མཐོང་ཡོད་བསྡད་རྒྱུ་ཡི་རྒྱལ་ཁབ་དང། མི་རིགས་ཀྱི་རོ། འདི་འདི་ང་ཚོའི་གི་འབོད་སྒྲ་ག་རེ་ཡིན་མེད་དེ་ཁོ་རང་ཚོ་གསལ་པོ་ཅིག་ཧ་གོ་གི་ཡོད་རེད་བསམ་གི་འདུག་ཡིན་པ་ཡིན་ནའི་ཁོ་རང་ཚོའི་གི་ད་ད་ལྟའི་གི་ག་ལབ་དགོས་རེད་གོང་ས་མཆོག་བཞུགས་ཡོད་དུས་ཁོང་རང་གི་ནུས་པ་གི་གཟི་བརྗིད་གི་ཁོ་རང་ཚོ་ཏིས་ཅིག་ཞེད་སྣང་འདྲ་བོ་ཅིག་བྱས་བསྡད་གི་མེད་འགྲོ་བསམ་གི་འདུག་ག་ཅིག་ན་ན་གོང་ས་མཆོག་འདྲ་བོ་ཅིག་ཕར་ཕེབས་པ་ཡིན་ན་རང་བཞིན་མེད་བ་ཅིག་མི་ཚང་མ་གི་དོ་སྣང་བྱེད་ས་ཡིན་ནའི་འདྲ་འདུག་སོ་སོའི་གི་དེ་རྒྱ་ནག་ནང་ལོགས་ཡིན་པ་ཡིན་ན་དེང་སང་ནང་ཆོས་ཐོག་ལ་དཔེ་མི་སྲིད་ཤུགས་ཆེན་པོ་དོ་སྣང་བྱེད་ཀྱི་ཡོད་རེད་གསུང་གི་འདུག་དེ་ཡིན་དུས་གོང་ས་མཆོག་ཕར་ཕེབས་པ་ཡིན་ན་བོད་མི་རིགས་དང་ཡིན་དང་ཡིན་རྒྱ་ནག་ནང་ལོགས་ལའི་ནང་ཆོས་ལ་དོ་སྣང་བྱེད་མཁན་དེ་ཚོ་ཚང་མས་ཀྱི་སེམས་འདྲ་བོ་ཅིག་ཚུར་འགུག་ཡོང་དུས་ཁོང་ཚོ་ཆབ་སྲིད་སྒང་ལ་དཔེ་མི་སྲིད་ཉེན་ཁ་ཚ་པོ་འདྲ་བོ་ཅིག་ཁོ་རང་ཚོ་མཐོང་གི་ཡོད་རེད་དེ་འདྲ་རེད་བྱེད་བསམ་གྱི་འདུག་གཞན་མ་གཏོགས་ང་ཚོའི་འབོད་སྒྲ་ག་རེ་ཡིན་མེད་དང་ང་ཚོའི་ཀྱི་མངོན་འདོད་ག་རེ་ཡིན་མེད་འདི་ཧ་མ་གོ་བ་ཅིག་ད་རྩ་བ་ཉིད་ནས་མ་རེད་བསམ་གྱི་འདུག་ད་ཡིན་པ་ཡིན་ནའི་ང་ཚོ་བོད་པའི་ངོས་ནས་ག་རེ་བྱེད་དགོས་འདུག་ལབ་ན་ང་ཚོ་བོད་པའི་ངོས་ནས་འདུག་ཟེར་ནས་ཁ་གཡེང་འདྲ་བོ་ཅིག་དང་རྣམ་པ་གཡེང་ནི་མ་བསྡད་པ་བྱས་ང་ཚོ་རང་གི་དངོས་གནས་སོ་སོ་སྒྲུབ་པའི་ཀྱི་གྲུབ་ཐུབ་པ་ཅིག་ག་རེ་འདུག། འདི་ཐོག་ལ་ག་རེ་ནུས་པ་རྒྱག་དགོས་དེ། འདི་ཚང་མ་བོད་མི་ཚང་མས་ཀྱི་བོད་མི་ངོ་རེ་མི་རེ་ངོ་རེ་ཀྱི་ཚང་མས་ཀྱི་འགན་ཞིག་འཁྱེར་ནི། གཅིག་གནས་ཚུལ་འདྲ་མ་འདྲ་ལ་ཁ་གཡེང་མ་བྱས་པ་བྱས་དངོས་ཡོད་གནས་ཚུལ་གཅིག་སྒྲུག་བྱས་འདིའི་སྒང་ལ་ནི་སོ་སོས་ཀྱི་གཅིག་ནུས་པ་གཅིག་བཏོན་བྱས་ཨ་ནི་ལས་ཀ་བྱེད་དགོས་ཡ་གལ་ཆེན་པོ་རེད་བསམ་གི་འདུག་ཨང་གཅིག་དཔེར་ཆ་བཤད་ན་ད་བོད་མི་མང་ཆེ་འདྲ་བོ་ཅིག་གི་སེམས་ནང་ལོགས་ལ་དབུ་མའི་ལམ་འདི་རེ་བ་ཆེན་པོ་ཞིག་འདུག་འགྲུབ་ཐུབ་ས་རེད་བསམ་པའི་སོ་སོས་ཀྱི་ངེས་པ་ཞིག་རྙེད་ཡོད་ན། ཨ་ནི་འདི་སྒང་ལ་ལངས་ཕྱོགས་བརྟན་པོ་ཅིག་ཟིན་བྱས་ང་ཚོ་ཚང་མ་གིས་ད་བོད་ནང་ལོགས་ལ་ནི་དངོས་གནས་ད་ཆབ་སྲིད་ཀྱི་རང་དབང་ཡོད་མ་རེད་སོ་སོའི་གི་འབོད་སྒྲ་དང་སོ་སོའི་བསམ་བློ་ནང་ལོགས་ག་རེ་ཡོད་པ་ཡིན་ནའི་འདི་སྟོན་ཐུབ་ཡས་ཀྱི་རང་དབང་ཡོད་མ་རེད་ཡིན་ནའི་ཕྱི་རྒྱལ་གི་དང་རྒྱ་གར་ནང་ལོགས་ཡོད་བསྡད་མཁན་གྱི་བོད་མི་ཚང་མ་ལ་རང་དབང་ཡོད་རེད་རང་དབང་ཡོད་བསྡད་དུས་ཨ་ནི་སོ་སོའི་གི་སེམས་ནང་ལོགས་ལ་རེ་བ་ཡོད་བ་དང་འདོད་པ་ཡོད་བ་དེ་མར་སྟོན་བྱས་ཨ་ནི་ཚང་མས་རུག་རུག་བྱེད་ནི་ཕར་རྒྱ་ནག་ལ་ལན་གསལ་པོ་ཞིག་སྤྲད་དགོས་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་བསམ་གི་འདུག་ང་རང་གི་རེ་བ་འདྲ་བ་ལབ་ན་ཆེ་ཤོས་དེ་ད་ད་ལྟ་ང་ཚོ་དབུ་མའི་ལམ

ཕར་རྒྱ་ནག་ལ་གསལ་པོ་ཞིག་སྟོན་དགོས་རེད་བསམ་གི་འདུག་མི་རིགས་རྒྱ་ཆེན་པོ་ཞིག་ད་ང་ཚོ་བོད་ནང་ལོགས་ལ་ད་ཡོང་གི་མ་རེད་ད་ཡིན་ནའི་རྒྱ་གར་ནང་ལོགས་ཡོད་བསྡད་མཁན་དེ་ཚོ་ཤུགས་ཆེན་པོ་ཅིག་ཡར་ལངས་བྱས་ཕར་བརྡ་གསལ་པོ་ཅིག་སྤྲད་པ་ཡིན་ན་ཨ་ནི་ཁོང་ཚོས་ཀྱི་དེ་འདྲ་ཅིག་ཡལ་ལ་ཙུག་བསྡད་ས་བྱོས་ར་ཕར་ཚུར་གཡོལ་བསྡད་ས་ཀྱི་ལམ་ཁ་གི་ཐབས་ལམ་དེ་མེད་བ་ཆགས་བ་ཡིན་ན་ཁོ་རང་བཞིན་མེད་བ་ཨ་ནི་ཅིག་ད་རྒྱ་གར་ནང་ལོགས་མི་འབོར་འདི་གམ་ཞིག་ཡོད་རེད་འདི་གམ་ནང་ལོགས་ནས་འདི་འདྲའི་ཤུགས་ཆེན་པོ་ཅིག་ལངས་ནས་ང་ཚོ་འདི་ལབ་གི་ཡོད་རེད་ད་ཁྱོད་ཚོ་འདི་ལ་ནས་ག་རེ་ལབ་གི་ཡོད་རེད། འདི་འདྲའི་ལབ་ཡག་གི་གནས་སྟངས་ཅིག་བཟོ་ཐུབ་ན་ཨ་ནི། གཉིས་ནི་སྒོ་དང་ཆུ་བོ་དེ་ཡིན་པ་ནི་ཁོ་ཚོས་གཡོལ་བསྡད་ས་ཀྱི་ལམ་ཁ་དེ་མེད་པ་ཆགས་འགྲོ་གི་རེད་ངས་འདི་འདྲའི་ཅིག་བསམ་གི་འདུག་ལགས། ལྷ་མོ་སྐྱབས་ལགས་ད་དེ་འདྲ་སྤྱི་བཏང་ནས་དབུ་མའི་ལམ་གྱི་སྲིད་ཇུས་ཟེར་དུས་ཙམ་པ་ཡ་ང་ཚོས། ད་སྐྱབས་གནས་གསུམ་ནང་བཞིན་ཡང་འགྱུར་བ་བཏང་ཡག་མེད་རྒྱུ་དེ་འདྲས་མ་རེད་དེ། གྲོས་ཚོགས་ནས་གཏན་འབེབས་སྤྱི་མོས་ཐོག་ནས་ཁ་གསོ་རེད་རྒྱབ་སྐྱོར་ཐོབ་རྒྱུ་ཅིག་རེད། ཨེ་ནས་དེ་འདྲ་སོང་ཙང་ཡང་འགྱུར་བ་བཏང་ཡག་ཡོད་རྒྱུ་གི་དེ་འདྲའི་གི་སྲིད་ཇུས་ཆགས་བསྡད་ཡོད་རེད་ཡང་འགའ་ཤས་ཀྱིས། དབུ་མའི་ལམ་སྲིད་ཇུས་ཁ་ལ་འཁྱེར་ནས་ཡང་སྤྱི་ཚོགས་ནང་ལ་རྙོག་དྲ་བཟོ་མཁན་དེ་འདྲས་ཡོད་རེད་ཡང་ཁ་ཤས་རང་བཙན་གྱི་ཁ་ལ་འཁྱེར་ནས་ཡང་དོན་དངོས་ཐོག་རང་བཙན་གྱི་ལོ་རྒྱུས་དེ་ཡག་པོ་ཧ་མ་གོ་ཡང་སྤྱི་ཚོགས་ནང་དཀྲུགས་བསྡད་མཁན་དེ་འདྲས་མང་པོ་ཡོད་རེད་དེ་འདྲ་སོང་ཙང་ང་ཚོས་ད་དབུ་མའི་ལམ་གྱི་སྲིད་ཇུས་དེ་ལ་ཡོད་ཕྱོགས་ནི་ཅང་ང་ཚོས་ལྟ་གྲུབ་མི་མཐུན་མིན་ལ་མ་ལྟོས་པ་དབུ་མའི་ལམ་སྲིད་ཇུས་དོན་ནི་དབུ་མའི་ལམ་སྲིད་ཇུས

བརྩོན་མཁན་ཅིག་ཡིན་ན་ཡག་པོ་ཡིན་པས་ཁྱབ་ཀྱི་མ་རེད་པ། ང་ཚོའི་ད་རྡ་རམ་ས་ལ་ནང་ལོགས་ལ་ཡ་དེ་འདྲ་མང་པོ་ཡོད་རེད་པ་ཁ་ལ་དབུ་མའི་ལམ་འཁྱེར་བྱས་སོ་སོའི་དོན་དག་སྒྲུབ་མཁན་དེ་འདྲ་མང་པོ་ཡོད་རེད་པ། ལྷག་བསམ་མེད་རྒྱུ། ཨ་གཅིག་ག་རེ་ཟེར་དགོས་རེད་གཅིག་གཏམ་བརྗོད་འཁྲབ་ཀྱི་ཡོད་པ Drama འཁྲབ་ཀྱི་ཡོད་པ་དེ་འདྲ་མང་པོ་ཡོད་རེད་པ་དེ་ཧ་གོ་རེད་པ། དེ་ནང་བཞིན་ཡང་གཅིག་རང་བཙན་བརྩོན་མཁན་ནང་ལོགས་ལ་ཡ་གཅིག་ག་རེ་ཟེར་དགོས་རེད་དངོས་གནས་དྲང་ནས་རང་བཙན་དེ་ང་ཚོའི་ལོ་རྒྱུས་ཐོག་ནས་རེད་པ། ང་རང་ཚོའི་ཐོབ་ཐང་ཡོད་རེད་པ། ཡིན་པ་ལ་ད་ང་ཚོའི་གནས་སྟངས་དང་དེ་འདྲ་མང་པོ་ཅིག་ལ་གཟིགས་བྱས་ནས་གཅིག་རང་བཙན་དེ་དེ་དཀའ་ལས་ཁག་འདུག་ཟེར་བ་ཡང་དེ་ཡིན་བསམ་པ་ང་ཚོས་དབུ་མའི་ལམ་ལ་ཤར་སྐྱོད་བྱས་ཡས་ལ་རེད་པ། དེ་ཡིན་བསམ་པ་རང་བཙན་བརྩོན་མཁན་ནང་ལོགས་ལ་ཡང་དངོས་གནས་ལྷག་བསམ་རྣམ་དག

དེའི་སྒང་ལ་ཁ་སྣོན་ཞིག་རྒྱག་གི་ཡིན། ཡིན་དང་ཡིན་ལགས་སོ། ད་ལྟ་ང་ཚོས་དབུ་མའི་ལམ་འདི་ངས་ཀྱིས་རེ་བ་ཆེ་ཤོས་ཤིག་བརྩི་གི་ཡོད་འདི་མ་ཚད་ང་ཚོས་ཀྱིས་ག་རེ་ལབ་དགོས་རེད། དབུ་མའི་ལམ་འདི་བརྩོན་པ་ཡིན་ན་མི་རིགས་འདི་གནས་པ་ཡིན་ན། རྒྱལ་ཁབ་ལབ་ཡ་དེ་ར་ཤི་ཡས་སྔོན་མ་རྒྱལ་ཁབ་མང་པོ་འཇུས་འཇུས་ནས་བསྡད་ཡོད་ར། ཡིན་ནའི་ཁོ་རང་ཁོ་རང་གི་ཆབ་སྲིད་ཀྱི་གནས་སྟངས་ཀྱི་འོག་ལ་ཡང་དུས་ཚོད་ཅིག་ལ་འཐོར་གྱི་ཡོད་ར། ཡང་ཁོ་རང་ཁོ་རང་ཅིག་ཆགས་ཡ་ཅིག་ཡོད་ར། ད་ཡིན་པ་ནི་ད་ལྟ་ང་ཚོས་ཀྱིས་མི་རབས་འདི་གི་ལས་འགན་གཙོ་བོ་དེ་ངས་ག་རེ་མཐོང་གི་འདུག་ལབ་ན། མི་རིགས་འདི་བདག་པོ་རྒྱག་ཡ་མི་རིགས་འདི་སླར་གསོ་བྱེད་ཡ། མི་རིགས་འདི་གནས་ཐུབ་པ་བྱེད་དེ། ད་ལྟ་ང་ཚོའི་མི་རབས་འདི་གི་འགན་ལས་འགན་གཙོ་བོ་ཅིག་རེད་བསམ་གྱི་འདུག། ལགས་སོ་ཨ་ནི་དུས་ཚོད་ཀྱི་རྐྱེན་པས་ཨ་ནི་ང་ཚོས་ལེ་ཚན་འདི་ནས་མཇུག་སྒྲིལ་ཞུ་རྒྱུ་ཡིན། རྣམ་པ་ཚོ་ང་ཚོའི་ལེ་ཚན་དེ་ནང་ལ་ཕེབས་ཏེ་བཀའ་མོལ་ཞིབ་ཅིང་ཕྲ་བ་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་སྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་པད་མ་ལགས་དང་འབྲོམ་ལྷ་མོ་བཅས་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།